ཁྲུས་དང་སྐུ་ཕྱིས་ཀྱི་མཆོད་པ་ཕུལ་བ་དང་དེ་ནང་བཞིན་ཉེར་སྤྱོད་ཀྱི་མཆོད་པ་ཕུལ་བ་ད་ང་ཚོ་ཉེར་སྤྱོད་ཀྱི་མཆོད་པ་ཕུལ་བ་ནང་ལོགས་སླེབས་བསྡད་བཞག་མཚམས་རབ་རིབ་པ་འོག་ཏུ་བྱས་ད་ཉེར་སྤྱོད་ཀྱི་མཆོད་པ་ཚིག་མཚམས་ག་པར་སླེབས་པ་རེད་ཟེར་ན་ས་གཞི་བསྟར་བ་སྤོས་ཀྱིས་བྱུགས་པ་དེར་མེ་ཏོག་ཡིད་འོང་སིལ་མ་དགྲམ་པར་བགྱི་གཞལ་མེད་ཕོ་བྲང་བསྟོད་དབྱངས་ཡིད་འོང་ལྡན་མུ་ཏིག་འོད་ཆགས་རྒྱན་འཕྱང་མུ་ཏིག་རིན་ཆེན་རྒྱན་འཕྱང་མཛེས་འབར་བ་ཁྱེད་རང་ཚོ་ར་བསེ། ས་བཅད་དང་རྩ་བ་གཉིས་ཀ་འཁྲུག་མ་བཅུག་ཅེས་པ།

སྐུ་ཁྲུས་གསོལ་དེ་ནས་བྱུག་པ་ཕུལ་དེ་ནས་ན་བཟའ་ཕུལ་དེ་ནས་རྒྱན་ཕུལ། ད་ག་རེ་བྱེད་པ་རེད་ཟེར་ན་ད་འཇིག་རྟེན་འགྲོ་ལུགས་དང་མཐུན་པའི་ཐོག་ནས་ད་མཆོད་ཡོན་ཞབས་བསིལ་ད་མེ་ཏོག་བདུག་སྤོས་སྣང་གསལ་དྲི་ཆབ་ལ་སོགས་པ་མཆོད་པ་ཉེར་སྤྱོད་ཕུལ་བ་དེ་རེད་དེ་ཉེར་སྤྱོད་ཕུལ་བ་དེ་ཁ་སང། ཕྱེད་ཀ་ཚུར་སླེབས་ཡོད་ཚད་རེད་ད། མཚམས་འདི་ག་པར་སླེབས་པ་རེད་ཟེར་ན། ས་གཞི་བསྟར་བ་སྤོས་ཀྱིས་བྱུགས་པ་དེར། མེ་ཏོག་ཡིད་འོང་སིལ་མ་དགྲམ་པར་བགྱི་ཟེར་ད་འདི་བཙོག་འདི་བཞག། ང་ཚོ་ས་གཞི་ཡིད་དུ་འོང་བ་དེ་འདྲ་བའི་ཅིག། མེ་ཏོག་གི་སྐྱེད་མོས་ཚལ་འདྲ་བའི་ཅིག། ཡིད་དུ་འོང་དེ་ནས་ང་ཚོ་ཅིག་སྤང་ཁ་བྱས་འདིའི་སྒང་ལ་མེ་ཏོག་སྐྱེད་མོས་ཚལ་ཨང་དེ་ནས་སྤོས་ལ་སོགས་པ་དེ་འདྲའི་དྲི་མང་པོ་ཡོད་དེ་གའི་དེ་འདྲའི་ཅིག་ང་ཚོ་སྐུ་འཆམ་ཕེབས་ས་འདྲ་བ་དེ་འདྲའི་ཅིག་ས་གཞི་དེ་འདྲའི་ཕུལ་བར་མོས་པ་ཡིན་ཟེར་ས་གཞི་བསྟར་བ་སྤོས་ཀྱིས་བྱུགས་པ་དེར་མེ་ཏོག་ཡིད་འོང་སིལ་མ་དགྲམ་པར་བགྱི་ཟེར་འདུག་བྱས་ད་དེ་ནས་གཞལ་མེད་ཁང་ཕུལ་བ་རེད་ང་ཚོ་ཕོ་བྲང་ལྟ་བུ་ཅིག་ད་ང་ཚོ་ད་ཅིག་ཀུན་ནུས་ལྟ་བུ་ཨེ་ནི་ཕོ་བྲང་དེ་ག་ནང་བཞིན་རང་གི་ད་བླ་མ་ཞེ་ན་ཞེ་ཨེ་ནི་དེ་གཟིམ་ཁང་དེའི་ཚབ་དེ་རེད་ད་ཡིན་ན་ཚོགས་ཞིང་ཞེ་ན་ཞེ་ཨེ་ནི་གཞལ་མེད་ཁང་ཟེར་གི་རེད་པ། གཞལ་མེད་ཕོ་བྲང་བསྟོད་དབྱངས་ཡིད་འོང་ལྡན་མུ་ཏིག་རིན་ཆེན་རྒྱན་འཕྱང་མཛེས་འབར་བ་དཔག་ཡས་ནམ་མཁའི་རྒྱན་གྱུར་དེ་དག་ཀྱང་ཐུགས་རྗེའི་རང་བཞིན་ཅན་ལ་དབུལ་བར་བགྱི་ཟེར། གཞལ་མེད་ཕོ་བྲང་བསྟོད་དབྱངས་ཡིད་འོང་ལྡན་ཟེར་ད་གཞལ་དུ་མེད་པ། རྒྱ་ཁྱོན་དང་དེ་ཚོ་ཧ་ལས་པའི་རྒྱ་ཆེ་བོ་ཡིན་པ། ད་ནམ་རྒྱུན་གཞལ་ཡས་ཁང་གསལ་འགྲུབ་པ་རེད་ཕྱི་བལྟས་ནང་གསལ་བ་ནང་བལྟས་ཕྱི་གསལ་བ་ཟེར་དེ་འདྲའི་གཅིག་གིས་གཅིག་གི་ཕོ་བྲང། དེ་འདྲའི་ཕོ་བྲང་དེའི་ཁོར་ཁོར་ཡུག་ཏུ་གཅིག་གིས་བསྟོད་པའི་དབྱངས་སྣ་ཚོགས་སྒྲོག་སྡོད་མཁན་གཅིག་མཆོད་པའི་ལྷ་མོ་རེད་དེ་ག་ནང་བཞིན་བྱ་བྱིའུ་ལ་སོགས་པ་ཧ་ལས་པའི་ད་གཅིག་གིས་སྐད་སྙན་པོ་སྒྲོག་སྡོད་མཁན། མུ་ཏིག་རིན་ཆེན་རྒྱན་འཕྱང་མཛེས་འབར་བ་ཟེར་ད་གཡས་དང་གཡོན་དུ་བ

ད་ང་ཚོ་བླ་མ་ཕར་ཚུར་ཅིག་ཆིབས་བསྒྱུར་གནང་དུས་སྒང་ལ་ད་ཅིག་ཉི་མ་དང་དེ་ནང་བཞིན་ཆར་པ་དང་དེ་འདྲའི་གི་ཅིག་མ་བ་ད་ཅིག་སྐུ་ལུས་ལ་སྐུ་ངལ་མ་ཕྲད་ཡ་ཆེད་དུ་གདུགས་ཕུལ་བ་བར་བར་ནམ་ཡིན་སྐྱབས་མགོན་རིམ་བྱོན་གདན་འདྲེན་ཞུས་ང་ཚོ་གདུགས་ཕུབ་དུས་ཨོ་འདི་ཚབ་འདི་རེད་དེ་ཨང་ཅིག་ཡུ་བ་དེ་ཚོ་གསེར་གྱི་ཡུ་བ་བྱས་པ་ཨང་ཅིག་ཁོར་ཁོར་ཡུག་དཔེ་རྒྱ་ཆེ་བ་ཞེ་པོ་ཅིག་ཡོད་དེ་ག་ཨང་དེ་འདྲའི་ཅིག་གོས་དེ་ཚོ་ཡང་ལྷ་ཡི་གོས་ཀྱི་འཚེམ་དྲུབ་བྱས་པ་དེ་འདྲ་ཞིག་བསམ་བཏང་དགོས་རེད་བྱས་ཙང་ཁོར་ཡུག་རྒྱན་གྱི་རྣམ་པ་ཡིད་འོང་ལྡན་དབྱིབས་ལེགས་བལྟ་ན་སྡུག་པ་བསྒྲེང་བ་ཡང་ཟེར་དབྱིབས་ཧ་ལས་པའི་ཅིག་ལེགས་པོ་ཡོད་པ་དེ་འདྲའི་བལྟ་ན་སྡུག་པ་བསྒྲེང་བ་ཡང་རྟག་ཏུ་ཐུབ་དབང་རྣམས་ལ་དབུལ་བ་རེད་འདི་ལྟར་ང་ཚོ་རྩ་བའི་བླ་མ་དེ་ཚོར་ངེས་པར་དུ་དགོས་ཡ་རེད་འདུག་བ་རྣམས་ཀྱིས་ཨོ་དེ་ཚོ་ཆ་ཚང་ཕུལ་ཡོད་ཟེར་མོས་པ་བྱས་ཨོ་འདུག་ཟེར་བྱས་ད་འདི་ཡན་ཆད་ག་རེ་ཟེར་ན་ཉེར་སྤྱོད་ཕུལ་བ་དེ་ཚར་རེད་ད་ཉེར་སྤྱོད་ཕུལ་བ་ཟེར་དུས་སྒང་ལ་ད་གཙོ་བོ་ཅིག་གིས་ལོངས་སྤྱོད་ཡ་གཙོ་བོ་ར་དེ་རེད་འདུག་བ་དེ་ཅིག་གིས་ཞལ་ལ་ལོངས་སྤྱོད་ཡ་སྤྱན་ལ་ལོངས་སྤྱོད་ཡ་ད་ཆ་ཚང་དེ་རེད་པ་མེ་ཏོག་བདུག་སྤོས་སྣང་གསལ་དྲི་ཆབ་ཆ་ཚང་ཅིག་ལོངས་སྤྱོད་བྱ་ལྟ་བུ་ཡིན་ཙང་ག་རེད་ཉེ་བར་སྤྱོད་པའི་མཆོད་པ་ཟེར་དགོས་ཟེར་རེད་ནམ་རྒྱུན་ང་ཚོས་ཉེར་སྤྱོད་སྤྱོད་ཡོན་ཞབས་སེན་མེ་ཏོག་དུམ་བུ་ཡ་སྣག་ཚའི་དྲི་ཆབ་ཤ་ཟེར་རོལ་མོ་ཟེར་བྱེད་དུ་བ་དེ་ཚོའི་ཚབ་བཟོ་འདྲ་རེད།

སྨོན་ལམ་གྱི་སྟོབས་ཀྱིས་ད་དེ་འདྲ་ཡོང་བ་ཤོག་དེ་འདྲ་ཅིག་བྱུང་བ་ཤོག་ཏུ་ཟེར། ཡིད་སྤྲུལ་ཟེར་དེ་དངོས་སུ་ད་བཤམས་པ་མེད་པས་ན་ཡིད་ཀྱིས་ད་ག་རང་མཐའ་གཅིག་ཏུ་ཡོད་བསམ་བྱས་ཕར་བསམ་ད་དེ་ལ་ཡིད་སྤྲུལ་ལབ་ཀྱི་འདུག་ད་དངོས་ད་འདི་ག་རེ་ཟེར་ན་སྨོན་ལམ་གྱི་སྟོབས་ཀྱིས་ད་དེ་འདྲ་ཡོང་བ་ཤོག་དེ་འདྲ་ཡོང་བ་ཤོག་དངོས་སུ་མེད་པ་བྱས་ཡང་ཡིད་ཀྱིས་སྤྲུལ་ནས་ཡང་ཅིག་དངོས་སུ་ཡོད་པ་ལྟ་བུའི་མེད་པ་བྱས་ཡང་མ་ཡིན་པ་བྱས་ད་དེ་འདྲ་ཅིག་འགྱུར་བ་ཤོག་དེ་འདྲ་ཡོད་པ་ཤོག་དེ་འདྲའི་སྨོན་ལམ་གྱི་སྟོབས་ཀྱི་མཆོད་པ་དེ་ལ་ག་རེ་རེད་སྨོན་ལམ་གྱི་མཆོད་པ་ཟེར་དགོས་ཟེར་དེ་ལས་གཞན་ཡང་མཆོད་པའི་ཚོགས་རོལ་མོ་དབྱངས་སྙན་ཡིད་འོང་ལྡན་ད་ནང་བཞིན་ཨ་ཅིག་རོལ་མོའི་ཚོགས་དེ་ཚོ་ཕུལ་གྱི་འདུག་པ་སེམས་ཅན་སྡུག་བསྔལ་སིམ་བྱེད་པའི་སྤྲིན་རྣམས་སོ་སོར་གནས་གྱུར་ཅིག་དེ་འདྲའི་རོལ་མོའི་སྒྲ་དེ་ཚོ་ཡང་ད་ག་ཟེར་ང་ཚོ་ཞིག་ཐ་མལ་བའི་རོལ་མོའི་སྒྲ་མ་ཡིན་པར་སེམས་ཅན་གྱི་སྡུག་བསྔལ་སེལ་བའི་དེ་འདྲའི་སྒྲ་ཡིན་ཏེ་དགེ་འདུན་གྲོལ་གྱི་བསམ་གཏང་དགོས་ཟེར་སེམས་ཅན་སྡུག་བསྔལ་སིམ་བྱེད་པའི་སྤྲིན་རྣམས་སོ་སོར་གནས་གྱུར་ཅིག་ད་ག་ནང་བཞིན་དམ་ཆོས་དཀོན་མཆོག་ཐམས་ཅད་དང་མཆོད་རྟེན་རྣམས་དང་སྐུ་གཟུགས་ལ་རིན་ཆེན་མེ་ཏོག་ལ་སོགས་རྒྱུན་མི་འཆད་པར་འབབ་པར་ཤོག་ད་དུས་རྟག་ཏུ་བླ་མ་དཀོན་མཆོག་གསུམ་ལ་ཨ་ཅིག་བླ་མ་དཀོན་མཆོག་གསུམ་གྱིས་ད་ཅིག་ཐུགས་དགྱེས་ཡག་གི་མཆོད་པ་ད་རིན་པོ་ཆེའི་མེ་ཏོག་ད་ག་ནང་བཞིན་དེ་ལ་སོགས་པའི་ད་མཆོད་པ་རྣམ་གྲངས་མང་པོ་ཅིག

དེ་འདྲའི་ཡོང་བ་ཤོག། དཔེར་ན་ང་ཚོ་ཅིག་སྐྱབས་གནས་དཀོན་མཆོག་གསུམ་གྱི་ད་མདུན་ལ་དུས་གཏན་དུ་མཆོད་པ་རྒྱུན་མི་འཆད་པ། ཨ་ཅིག་དེ་འདྲའི་ཡོང་བ་ཤོག་སོ་སོ་སྨོན་ལམ་བརྒྱབ་པས་འདུན་བ་ལ་ཁོང་ཡང་དེ་ལ་བབས་པའི་བསོད་ནམས་རླབས་པོ་ཆེ་བ་བསག་འགྲོ་དགོས་ཟེར་བ། བྱས་ཙང་རིན་ཆེན་མེ་ཏོག་ལ་སོགས་ཆར་རྒྱུན་མི་འཆད་པར་འབབ་པར་ཤོག། ས་དེ་རྗེས་ད་དེ་ཡན་ཆད་ག་ཟེར་ན། སྨོན་ལམ་གྱི་མཆོད་པ་དེ་རེད། ད་ང་ཚོ་དེ་འདྲའི་དེ་འདྲའི་ཡོང་བ་ཤོག་དེ་འདྲའི་ཡོང་བ་ཤོག་ད་དུས་ན་སྟོང་གསུམ་གྱི་འཇིག་རྟེན་ཐམས་ཅད་ཨ་ཅིག་མཆོད་པའི་སྤྲིན་གྱི་ཕུང་པོ་ལྟ་བུ་གང་བ་དུས་རྟག་ཏུ་གང་བ་ཤོག་དུས་རྟག་ཏུ་ད་ཅིག་མཆོད་པའི་ཕུང་པོ་རྒྱུན་མི་འཆད་པར་ཡོང་བ་ཤོག་ཟེར་ད་ང་ཚོ་སྨོན་ལམ་གྱི་ཚུལ་དུ་ཕར་མཆོད་པ་ཕུལ་བ་དེ་རེད་ཤག། ཡང་དེ་ཇི་ལྟར་ཁྱེད་རང་ཚོ་མ་གོ་ཡ་མི་འདུག་ག་ད་མ་གནས་འགའ་ཕྱི་སེ་ངེས་ཕར་འདྲི་ཤེས་རྒྱུ་ཨ་འདི་བྱེད་མི་བྱེད་མི་བྱེད་ཞུ་མི་མཁོ་ཅེས་རེད་པ་ད་དེ་ནས་ག་རེ་ཟེར་ན་བླ་ན་མེད་པའི་མཆོད་པ་ཟེར་དེ་རེད་ད་བླ་ན་མེད་པའི་མཆོད་པ་དེ་ལ་ཚིག་རྐང་བཞི་མ་གཏོགས་ཡོང་གི་མི་འདུག་ག་ཇི་ལྟར་འཇམ་དབྱངས་ལ་སོགས་པས་རྒྱལ་བ་རྣམས་ལ་མཆོད་མཛད་པ་དེ་བཞིན་བདག་གིས་དེ་བཞིན་གཤེགས་མགོན་པོ་སྲས་དང་བཅས་རྣམས་མཆོད་ཨོ་དེ་ཟེར་རེད་ཁྱེད་རང་ས་བཅད་འཁྲུག་མ་བྱོས་ཨ་ས་བཅད་འཁྲུག་མ་བྱོས་ཀྱི་རྩ་བ་ནང་ཕར་ལྟ་རྟོག་དང་བློ་མཐུན་ཡག་པོ་ཡོད་རེད། ད་ཇི་ལྟར་འཇམ་དབྱངས་ལ་སོགས་པས་རྒྱལ་བ་རྣམས་ལ་མཆོད་མཛད་པ་ཟེར་ད་སྔོན་རྗེ་བཙུན་འཇམ་དཔལ་དབྱངས་དང་ད་ག་ནང་བཞིན་འཕགས་པ་ཀུན་ཏུ་བཟང་པོ་ལ་སོགས་པས་ཨ་ནི་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་རྣམས་མཆོད་པ་ཇི་ལྟར་ཕུལ་བ་དེ་ནང་བཞིན་ཨ་དེ་བཞིན་དུ་བདག་གིས་ཀྱང་ཨ་དེང་འདིར་ཨ་ཅིག་དེ་བཞིན་གཤེགས་པ་དང་ད་ག་ནང་བཞིན་མགོན་པོ་སྲས་དང་བཅས་པ་རྣམས་ལ་ཡང་མཆོད་པ་འབུལ་གྱི་ཡིན་གསུངས་རེད། ད་སྤྱིར་བཏང་ནམ་རྒྱུན་ང་ཚོས་བླ་ན་ཡོད་མེད་ཀྱི་མཆོད་པ་ཅིག་མང་པོ་ཡོད་དགོས་རེད། ང་ཚོ་ཅིག་ཇི་སྙེད་སུ་དག་ནང་ཡང་བླ་ན་ཡོད་པའི་མཆོད་པ་དང་བླ་ན་མེད་པའི་མཆོད་པ་གཉིས་ཀ་ཕུལ་བཞག་རེད། ད་བླ་ན་ཡོད་མེད་ཀྱི་ཁྱད་པར་ག་རེ་ཟེར་ན། ང་རང་ཚོ་ད་ཅིག་ཕྱིའི་མཆོད་པ་དང་ད་ཕྱིའི་མཆོད་པ་འདུག་ག་ད་ཅིག་མེ་ཏོག་བདུག་སྤོས་ལ་སོགས་པ་ད་ག་ནང་བཞིན་རི་ར་བ་ཁང་ཁྱིམ་ལ་སོགས་པ་ད་ག་ནང་བཞིན་ད་ཅིག་རོལ་མོ་དང་ད་ཨ་ནི་ཞལ་ཟས་བདུག་སྤོས་དུ་ཕུལ་བ་དེ་ག་རེ་ཟེར་ན་བླ་ན་ཡོད་པའི་མཆོད་པ་རེད་ག་རེ་ཟེར་ན་དེའི་གོང་ན་བླ་ན་དེའི་གོང་ནས་ལྷག་པའི་མཆོད་པ་གཞན་དག་ཞིག་ཡོད་ད་བླ་ན་ཡོད་པ་ཟེར་དུས་མཆོད་པ་མཆོག་ཏུ་གྱུར་བ་མ་ཡིན་པ་སྤྱིར་བཏང་མཆོད་པ་ཡིན་པ་གང་ཞིག་ལ་དེ་ལས་ལྷག་པའི་མཆོད་པ་ཡོད་དེ་གང་ཅིག་ལ་ག་རེ་ལབ་རེད་བླ་ན་ཡོད་པའི་མཆོད་པ་ཟེར་ཁོ་རང་གོང་ན་ག་རེ་མཆོད་པ་གཞན་དག་ཡོད་རེད

ཅིག་གིས་མོས་ནས་ཕུལ་བ་དེ་ལ་གར་སང་བླ་ན་མེད་པའི་མཆོད་པ་རེད་ད་རྡོ་སོལ་མཆོད་པ་རྡོ་སོལ་མཆོད་པའི་ནང་མཆོག་ཏུ་གྱུར་བ་རེད་དེ་ལས་ལྷག་པའི་མཆོད་པ་ཅིག་ཡོད་མ་རེད་གསུངས་བ་རེད་བྱས་ཙང་ནམ་རྒྱུན་ང་ཚོས་བླ་མའི་མཆོད་པ་འདི་ན་ག་རེ་རེད་མཆོད་པ་ཡག་ཤོས་དེ་ག་རེ་རེད། བཀའ་བཞིན་སྒྲུབ་པའི་མཆོད་པ་རེད་བ་ནམ་རྒྱུན་ང་ཚོས་ཅིག་རྙེད་པ་ཟང་ཟིང་འབུལ་བ་བཀུར་སྟི་རིམ་གྲོ་རྒྱས་པ་བཀའ་བཞིན་སྒྲུབ་པ་སྲིད་དུ་བ་དང་རྙེད་པ་ཟང་ཟིང་འབུལ་བ་སྲིད་དུ་བ་བླ་མ་ལ་བདག་ཅིག་གིས་ཅིག་ཞལ་ལག་ཕུལ་བ་རབ་བརྟན་སྒྲོལ་དང་ཡང་ནང་མ་བ་ཅིག་ང་ཚོས་ཅིག་ཕུལ་བ་ཞིག་དུ་བ་བསྔོ་བའི་རྫས་ཕུལ་བ་དེ་ལས་རྙེད་པ། ཟངས་སིལ་ཕུལ་བ་སྲིད་དེ་རེད། བཀུར་སྟི་རིམ་གྲོ་སྐྱེལ་བ་སོགས་ན་བླ་མའི་ཞབས་ཕྱི་ཞུ་ཡ་དེ་རེད། བླ་མས་ཅིག་སྐུ་གཟུགས་གཟིགས་ཡ་དང་བླ་མས་པས་ཅིག་གཟིམ་ཁང་གཙང་མ་བཟོ་ཡ་དང་ཨ་ནི་བླ་མའི་ཞལ་ལག་བཟོ་ཡ་དོགས་གཟིགས་ག་རེ་ཟེར་ན་བཀུར་སྟི་རེད་བརྙས་པ་ཟངས་སིལ་འབུལ་བ་དང་བཀུར་སྟི་རིམ་གྲོ་སྐྱེལ་བ། དེ་ལས་ན་ཡག་ཤོས་ག་རེ་རེད་ནམ་ཡུན་བཀའ་བཞིན་སྒྲུབ་པའི་མཆོད་པ་བརྙས་པ་དེ་རེད་ཟེར་ན་མདོ་ཆ་ཚང་ག་རེ་སྒྲུབ་པའི་མཆོད་པ་རེད་བཀའ་བཞིན་སྒྲུབ་པས། སོ་སོའི་སྦྱང་སྤྱོད་སེམས་བསྐྱེད་ནས་འདི་ཕུལ་ཕུལ་བ་དེ་བླ་མའི་བཀའ་བཞིན་སྒྲུབ་རེད་བ། དག་སྣང་ཤེས་དགེ་རྩ་ཆོས་ཚོད་སུ་ཕུལ་བ་མོས་ཕུལ་བ་དེའང་བླ་མའི་བཀའ་བཞིན་སྒྲུབ་རྒྱུ་རེད་དོ། དག་སྣང་ཤེས་ཉན་ཐོས་པའི་དོན་ག་རེ་ཟེར་ན་སྒྲུབ་པ་ལ་གཞོལ་གྱི་ཡིན་བསམ་བསམ་ཞིག་དོགས་དེ་ནས་སོ་སོ་ཉམས་ལེན་བྱས་དེ་བས་ན་དེ་ཡང་ག་རེ་རེད་ལགས་ན་མེད་པའི་ཆོས་པ་རེད་དེ་ཡང་སྒྲུབ་པོའི་ཆོས་པ་འགྲོ་གི་འདུག་ག་གང་ལྟར་ཀྱང་སྒྲུབ་པོའི་ཆོས་པ་གཞི་གསུམ་པོ་རེད་དམ་ཆོས་འཛིན་པའི་ཆོས་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་ཆོས་པ་ཐོས་དོན་སྒྲུབ་པ་ལ་གཞོལ་བའི་ཆོས་པ་ཨང་སྒལ་ཚིགས་ཆོས་ཚོགས་སུ་བསྒྱུར་ནས་ཨང་ཆོས་པ་ཕུལ་བ་དེར་ག་རེ་རེད་ལགས་ན་ཡོད་པའི་བླ་ན་མེད་པའི་ཆོས་པ་ཟང་ད་གོ་སོང་བླ་ན་མེད་མེད་མཁས་པ་དོན་དག་ཧ་གོ་སོང་ད་དེའི་སྐོར་ན་ཆོས་པ་གཞན་མེད་པ་དེར་ག་ལ་རེད་བླ་ན་མེད་པའི་ཆོས་པ་ད་ང་ཚོ་གྲྭ་པ་འདྲ་ཉག་ཞིག་དམིགས་བསལ་ཕུལ་ཡག་ཡོད་མ་རེད།

ཕར་བྱས་པའི་ཕར་བླ་མའི་བྱས་པ་གྲུབ་པས་རྗེས་སོང་རེད་པ། རྗེ་བཙུན་མི་རིགས་རེད་པ་ལ་བླ་མ་མར་པ་ཕུལ་ཡ་ནོར་ཟངས་ཤིང་གཅིག་ཀྱང་ཡོད་མ། བླ་མ་མར་པ་ཕུལ་ཡ་ཕ་ད་ཞིག་ཁོ་རང་ཟ་ཡ་ཡོད་མ་རེད། ཡིན་ནའི། ཕ་བླ་མ་སྐྱེས་པའི་ཐུགས་ཀྱི་གྲུབ་པའི་མཆོད་པ་འདི་ངས་ཕུལ་ཡོད་སོང་རེད་རེད་རེད་པ་ད་སྐུ་ཚེ་ཆ་ཚང་པའི་གྲུབ་པ་ཉམས་ལེན་ལ་ཞུ་ནའི་ཨ་ཕྱི་ཚེ་གཅིག་ལུས་ཅན་སངས་རྒྱས་སྒོ་མ་གྲུབ་རེད་བ་བླ་མ་མར་པས་ད་ཅིག་དུད་འགྲོའི་ཅིག་སངས་རྒྱས་སྒོ་མ་གྲུབ་ན་བསམ་པའི་ཐོག་དེ་ནས་དྭངས་མ་མ་གནང་རེད་དེ་ནང་བཞིན་ཁོ་རང་བཀའ་ཞིག་གྲུབ་ནས་ཚེ་གཅིག་ལ་ཟུང་ཆུའི་སྒོ་མ་གྲུབ་ཐུག་རེད་བ་ད་ང་ཚོས་ནས་དུད་འགྲོ་དེ་ཡོད་ཡ་ཡོད་མ་རེད་གང་ལྟར་ཡང་བླ་མའི་བཀའ་ཞིག་སྐབས་འགའ་རེ་གསུངས་པ་དེ་དེ་སོ་སོའི་དཔེ་ཅིག་འབྲུ་ནས་ཆ་ཚང་གྲུབ་ཐུབ་ཡ་ཅིག་དེ་མ་བྱུང་ནས་རྒྱ་ཆེར་ཞིག་ཆ་བགོས་བརྒྱབ་ནས་ཨན་ཅིག་དེའི་ཚེ་རྟགས་གཉིས་གྲུབ་ཐུབ་ས་རེད་བསམ་བསམ་ཅིག་སོ་སོའི་དཔེ་ཅིག་འབད་བརྩོན་བྱས་ཨ་ལོ། གཞན་གྲུབ་མ་ཐུབ་སོ་ག་ལས་ག་ལས་གཉིས་གྲུབ་ཐུབ་ཅིག་ཡིན་བསམ་བསམ་ཅིག་དུད་འགྲོའི་སྤྱི་ཐུབ་པས་ན་རྟགས་ང་ཚོ་ཆོད་པ་ཡག་ཤོས་འདུག་ས་རེད། རེད་བསམ་རྟགས་ང་ཚོ་འདྲ་པོ་འདྲ་མཉམ་ཞིག་ལ་འབུལ་ཡ་ཡོད་མ་རེད་བ་སོ་སོའི་དུད་འགྲོའི་ཕུགས་ཐུན་རྟགས་དེ་ལས་ལྷག་པའི་ཆོད་པ་འབུལ་ཡ་ཡོད་མ་རེད་ཁོ་རང་བླ་ན་མེད་པའི་ཆོད་པ་རེད་ཕྱོགས་གཅིག་ནས་ཕྱོགས་གཅིག་ནས་ཤེས་ཡོན་བསྟེན་ཚུལ་ནང་དགར་ས་ན་བསམ་པའི་བྱོ་ཡོད་བསྟེན་ཚུལ་རྣམས་གལ་ཆེ་ཤོས་དེ་ཚིག་གོ་རེད་བ་བཟང་པོའི་བདུན་ཅུ་བླ་མ་སངས་རྒྱས་དངོས་སུ་མཐོང་བའི་དམ་བའི་བདེ་བ་སྐྱེ་བ་དེ་རེད་ཇོ་བོའི་བསྟན་ཚུལ་གང་ལ་ངེས་པར་བཟང་སྲིན་པོའི་སྐུ་དུས་རིམ་གྲོ་ཡོད་ན་ཡག་ཤོས་རེད་མེད་ན་སྒྲུབ་པོའི་ཆོས་པ་དེ་དུས་རྟག་ཏུ་ཕུལ་ཡག་ཡོད་རེད་བླ་མ་འཁྲིད་ལ་ཡོད་པས་ནི་མེད་པས་ནི་ང་རང་ཚོ་སྒྲུབ་པོའི་ཆོས་པ་དག་དུས་ནས་ཕུལ་ཡག་འདུག་ད་བསྙེན་བཀུར་དང་ག་རེ་རེད་ངེས་པར་བཟང་སྲིན་པོའི་བཟང་བླ་མ་འཁྲིད་འཁྲིད་ལ་ངེས་པར་དགོས་ཡ་གསོལ་ཆགས་ཀྱི་འདུག་ཞལ་ལག་ཕུལ་ཡ་ན་འདྲ་ཡང་ཅིག་གཟིགས་མ་འདུག་ཅིག་ཅིག་གཙང་མོ་བཟོས་ཡ་ན་ག་རེ་ཡིན་ན་གང་དང་ཀྱང་དོགས་གསོལ་འཁྲིད་ལ་གོ་གི་འདུག་ད་ང་ཚོ་ཡག་ཤོས་སྒྲུབ་པོའི་ཆོས་པ་དེ་ཕུལ་ན་ཡག་ཤོས་རེད་རེད་བ་ཚེ་རྣམས་ཉུང་ང་ཚོ་འདི་ཡོད་བ། ཐོས་པ་རྒྱ་མཚོའི་ཆོས་ཡོན་ཀུན་ནས་ཁྱེད་ཚིག་འདི་དཔེ་ཡག་པོ་བར་ཡང་དུ་དམ་ཡུལ་སྟོན་དགོས་ན་ཐོས་པ་རྒྱ་མཚོའི་ཆོས་ཡོན་ཀུན་ནས་ཅི་ཨ་ནི་ག་རེ། ཡོན་ཏན་མེ་ཏོག་ཚུལ་ཁྲིམས་བདུག་སྤོས་སྤྲིན། ཞེས་ཨ་ནི། ཤེས་རབ། ཤེས་རབ་སྒྲོན་མེ། དད་པའི་སྤོས་ཆུའི་ཚོགས་ཟེར་དང་དཔེ་ཡག་པོ་འདུག་ག་ཟེར་ན། ཐོས་པ་རྒྱ་མཚོའི་ཆོས་ཡོན་ཀུན་ནས་ཁྲིད། ངས་དང་དུ་བ་དང་ངས་ཐོས་པ་ས་ཞིག་བྱུང་བྱུང་བྱུང་བྱུང་ཐོས་བསམ་བྱས་པ་དེ། ཐོས་བསམ་གྱི་ཐོས་པའི་ཤེས་རབ་དེ་ཆོས་ཡོན་གྱི་གཟུགས་སུ་བཀོད་ད། ཐོས་པའི་རྒྱ་མཚོ་མཆོད་ཡོན་ཀུན་ནས་འཁྱིལ། ཡོན་ཏན་མེ་ཏོག་ཟ་ངེས་དང་དུ་བབ་ཡོན་ཏན་སྦྱང་ཞེས་པ་འདི་མེ་ཏོག་གི་གཟུགས་སུ་བཀོད་མེ་ཏོག་རྣམ་པ་སྣ་ཚོགས་པ་ཕུལ། ཨང་ག་རེ་ཟེར་ན། མཆོད་ཡོན་མེ་ཏོག་ཟེར། ག་ཟེར་ན་ཚུལ་ཁྲིམས་ག་ཟེར་ན་བདུག་སྤོས། ད་དུ་སོ་སོ་རང་གི་ཚུལ་ཁྲིམས་བསྲུང་ཞེས་པ་འདི་བདུག་སྤོས་ཀྱི་ཚབ་ཏུ་རེད་ད་དྲི་ཆོག་ན་དྲི་ཡག་ཤོས་འདི་ག་རེ་རེད་ཚུལ་ཁྲིམས་ཀྱི་དྲི་འདི་རེད་པ། ནམ་རྒྱུན་དྲི་དོགས་སུ་སྣ་ཁུག་ཚ་འགྲོ་བ་རེད་མང་དྲགས་ན་ཚུལ་ཁྲིམས་ཀྱི་དྲི་དོགས་སུ་ཞིམ་པོ་ཡོད་རེད་ཟེར་གྱི་འདུག་ཧ་ལས་པའི་ད་ཅིག་དྲི་མ་ངར་སེང་རྒྱ་ཡོད་རེད་ཟེར་གྱི་འདུག།

ཨོ་དེ་ཡིན་ད་ལྟ་འདི་ཕྱིའི་ད་མར་མེ་དེ་འདྲ་ཕུལ་ཡ་རེད་ཕྱིའི་མར་མེ་འདིས་རྐྱེན་བྱས་ནས་ནང་གི་ཤེས་རབ་ཀྱི་སྣང་བ་འབར་ཡག་གི་ད་རྟེན་འབྲེལ་འགྲིག་བ་རེད་པ་ཡིན་ནའི་ག་ཟེར་ན་ཡག་ཤོས་མར་མེ་འདི་ག་རེ་རེད་ཤེས་རབ་ཀྱི་སྣང་བ་འདི་རེད་ག་ཟེར་ན་ཚིག་འདི། ཤེས་རབ་ཤེས་རབ་སྒྲོན་མེ་ནི། དད་པའི་སྤོས་ཆུའི་མཚོ་ཨང་སོ་སོ་རང་ཉིད་ཀྱི་རྒྱུད་ལ་ཡོད་པའི་བླ་མ་དགེ་བའི་བཤེས་གཉེན་ལ་དད་པ་ཡོད་པའི་དད་པ་དངོས་སུ་ཨང་ག་ཟེར་ན་སྤོས་ཀྱི་ཆུ

མཆོད་པ་གང་རྣམས་བླ་མེད་རྒྱ་ཆེ་བ་དེ་དག་རྒྱལ་བ་ཐམས་ཅད་ལ་ཡང་མོས་བཟང་པོ་སྤྱོད་ལ་དད་པའི་སྟོབས་རྒྱལ་བ་ཀུན་ལ་ཕྱག་འཚལ་མཆོད་པར་བགྱི། ཚིག་རྐང་བཞི་པོ་འདི་བླ་ན་མེད་པའི་མཆོད་པ་སྟོན་པའི་ཚིག་རེད། ཅེས་བླ་ན་ཡོད་མེད་ཀྱི་མཆོད་པ་འདོན་པའི་ཁྱད་པར་བཤད་ན། གོ་ཟན། འོ་དུ་ཟེར་ད་དུ་སོ་བྱེད་ཀྱི་ཁྱེད་རང་ཚོ་རྗེས་མ་ག་ལེ་ག་ལེ་ད་དེ་ཞིབ་ཚགས་འགྲོ་གི་རེད། སྔགས་ཀྱི་ནང་བཤད་ན་ནང་གི་ཕྱི་ཡི་མཆོད་པ། ནང་གི་མཆོད་པ་གསང་བའི་མཆོད་པ་དེ་ཁོ་ན་ཉིད་ཀྱི་མཆོད་པ་དངོས་སུ་ནི་མཆོད་པ་བཞི་པོ་རེད་ད་ང་ཚོའི་དངོས་སུ་ནི་སོ་སོ་སྔགས་ཉམས་ལེན་གང་ལ་གང་འཚམ་མེད་ན་མཆོད་པ་དངོས་སུ་འབུལ་ཐུབ་ཡ་ཡོད་མ་རེད། གོ་བྱེད་ཀྱི་སྔགས་དང་བསྟུན་ནས་དེ་ཆ་རྐྱེན་མང་པོ་ཅིག་ཚོགས་དགོས་རེད།

རྒྱལ་བའི་དངོས་སུ་དེ་ལ་ག་ཟེར་ན་བསྟོད་པའི་དབྱངས་ཡན་ལག་རྒྱ་མཚོས་མཆོད་བསྟོད་དབྱངས། ཨན་ཅིག། སྙན་སྤྲིན་དེ་དག་ལ་ངེས་པར་ཀུན་ཏུ་འབྱུང་གྱུར་ཅིག་ད་དངོས་སུ་ག་ཟེར་ན་རོལ་མོའི་སྒྲ་དང་ད་འདི་བསྟོད་པའི་དབྱངས་ད་མདོར་བསྡུ་ན་རོལ་མོའི་སྒྲ་ཡིན་ན་རེད་ཨང་སོ་སོ་རང་ཉིད་སྐད་སྙན་པོ་འདི་འདྲ་ཡོད་ན་སོ་སོའི་དཔེ་ཅིག་གདངས་བཏོན་ནས་དེ་མཆོད་པ་ཕུལ་ན་འགྲིག་གི་རེད་སྐད་ཡག་པོ་འདི་འདྲ་ཡོད་ན་རེད་པ་ཁ་ཅིག་སྐད་ཡག་པོ་འདི་འདྲ་ཡོད་མཁན་འདུག་བ་དངོས་འབྲེལ་ཡིན་ད་སོ་མཆོད་པ་ཕུལ་ཡ་རེད་མཆོད་པ་ཕུལ་ཨན་སོ་སོའི་དཔེ་ཅིག་སྦྱོར་བའི་ཆོས་དྲུག་རེ་གསུངས་དེ་ན་སྦྱོར་བའི་ཆོས་དྲུག་གདངས་དབྱངས་དེ་འདི་བར་གསུངས་ཤེས་ན་དེ་དབྱངས་ཀྱི་མཆོད་པ་འགྲུབ་པ་རེད་པ།

སྦྱོར་བའི་ཆོས་དྲུག་ཉམས་ལེན་ད་རྒྱུན་ཆགས་ཡིན་ན་དཔེ་ཡག་པོ་ཡོད་རེད། ཨ་འདི་མ་བྱུང་དམིགས་བརྩེ་བླ་མའི་རྣལ་འབྱོར་རེ་ཞིག་ངེས་པར་དུ་ཡོད། ཨ་འདིའི་ཐོག་འདི་ནས་སོ་སོས་དཔེ་ཅིག་སྦྱོར་བའི་ཆོས་དྲུག་ཆ་ཚང་འདི་ཚང་བ་བྱས། ཨ་བསགས་སྦྱང་གི་གནད་བསྡུས་པ་ཡན་ལག་བསགས་སྦྱང་གི་གནད་བསྡུས་པ་ག་རེ་ཟེར་ན་ཡན་ལག་བདུན་པ་མཎྜལ་དང་བཅས་པ་འབུལ་ཚུལ་ཡན་ལག་བསགས་སྦྱང་གི་གནད་ཆ་ཚང་འདིའི་ནང་བསྡུས་པ་འདུག་བ་འདི་ག་ཟེར་མཆོད་པའི་ད་འདི་ཡོད་བ་མཆོད་པའི་ཡན་ལག་ཡོག་བསྡུས་ཚུལ་ངེས་པར་དུ་གོ་དགོས་པ་རེད། རྗེ་རིན་པོ་ཆེས་ལམ་རིམ་ཆེན་མོའི་ནང་གསུངས་ཡོད་པ་ག་རེ་ཟེར་ན། ཉན་ན་ཚིག་མི་ཟིན་བསམ་ན་དོན་མི་གོ་སྒོམ་ན་རྒྱུད་ལ་མི་སྐྱེ་བའི་ཨང་བློ་ཡི་མཐུ་ཆུང་བའི་དུས་འདིར་ཨང་ཞིང་གི་མཐུ་ལ་བརྟེན་པ་ནི་མན་ངག་ཡིན་ནོ་གསུང་བ་རེད་ད་རྗེ་རིན་པོ་ཆེས་དཔེ་ཅིག་ཧ་ལས་པའི་སྡོམ་ཚིག་བརྒྱབ་པ་རེད་བྱས་ཙང་ད་ང་ཚོ་དོན་གྲོས་ཅིག་བདམས་ན་ང་རང་ཚོ་བདམས་ཏེ་རང་རེད་ང་རང་ཚོ་ཅིག་གནས་སྟངས་ད་ག་རང་མ་གཏོགས་ཡོད་མ་རེད་བསམ་ན་ག་རེད། ག་ཟེར་ན་ཉན་ན་ཚིག་མི་ཟིན།

འདུན་སྒྲུབ་བྱས་པས་ན་འདུས་བྱས་སོ་ན་མི་གནས་པ་ཡིན་ཏེ་ང་རང་ཅིག། སྒྲུབ་ཐུབ་ཀྱི་མི་འདུག་བསམ་ས་ཅིག་ཡང་ཡང་སྒྲུབ་ཐུབ་ཡ་གཅིག་ཆགས་འགྲོ་གི་རེད་གསུངས་ད་ངེས་པར་དུ་ཁྱེད་རང་ཚོ་བྱས་ན་ཡག་པོ་ཡོང་ཟེར་བྱས་ད། དངོས་སུ་ད་གལ་ཆེན་པོ་ཞེ་པོ་རེད་ཤག་ཧ་ལས་པའི་གལ་ཆེན་པོ་རེད་ཤག་ཅི་ཟེར་ཡང་སང་ཤུ་ག་ཨོ་དེ་རེད། ད་དེ་ནས་ག་རེ་ཕྱག་འཚལ་བ་དེ་མར་འགྲོ་ཤེས་ཀྱི་འདུག་ཕྱག་འཚལ་བ་དེ་ལ། ཕལ་ཆེར་དེ་མ་གཏོགས་ཡོང་གི་མ་རེད་ཤོ་ལོ་ཀ་གཉིས་རེད་ཤག་རེད་བ། ཟིང་ཨ། བརྒྱད་རེད་བ།

འོག་ཏུ་ཞིང་རྡུལ་ཀུན་གྱི་གྲངས་སྙེད་ཀྱིས་ལུས་བཏུད་པས་ནི་བདག་ཕྱག་འཚལ་ལུས་མང་པོ་སྤྲུལ་ནས་རེ་བ་བདག་ཕྱག་འཚལ་དུ་རེ་ད་ནམ་རྒྱུན་སོ་སོའི་ལུས་མང་པོ་སྤྲུལ་ཐུབ་ན་རེད་སྤྲུལ་མ་ཐུབ་ནའང་སོ་སོའི་མཐའ་འཁོར་དུ་སེམས་ཅན་ཐམས་ཅད་ཡོད་བསམ་བསམ་གྱིས་དེ་ཐམས་ཅད་ཀྱི་དུས་གཅིག་ཏུ་ཕྱག་འཚལ་བའི་བསམ་པ་བྱས་ན་གཅིག་པ་རེད་བ་ཡང་ལུས་བཏུད་པས་ནི་བདག་ཕྱག་འཚལ་ཞེས་དེ་རྗེས་བྱང་ཆུབ་སེམས་ཀྱི་གཞི་རྣམས་དང། ཨ་ནི་མཆོད་རྟེན་རྣམས་ལ་བདག་ཕྱག་འཚལ་ད་བྱང་ཆུབ་སེམས་ཀྱི་གཞི་རྣམས་སུ་དང་བ་བྱང་ཆུབ་སེམས་ཐུགས་རྒྱུད་ལ་མངའ་བའི་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ནི་འགྲིག་གི་རེད་དོ་བ་ཡང་བྱང་ཆུབ་སེམས་ཁོ་རང་ལ་ཡི་ཕྱག་འཚལ་ནའང་འགྲིག་གི་རེད་བ་དེ་གཉིས་ཀ་ལ་བསམ་ན་འགྲིག་གི་རེད་བྱང་ཆུབ་སེམས་ཀྱི་གཞི་རྣམས་དང་མཆོད་རྟེན་རྣམས་ལ་ག་རེ་རེད་བདག་ཕྱག་འཚལ། མཁན་པོ་དེ་བཞིན་སློབ་དཔོན་དང་བརྟུལ་ཞུགས་མཆོག་ལ་དག་ཅིང་ད་རང་གི་མཁན་པོ་རེད་ད་ནང་བཞིན་རང་གི་དགེ་བའི་བཤེས་གཉེན་ད་ནང་བཞིན་བླ་མ་དང་ད་ནང་བཞིན་སློབ་དཔོན་ལ་སོགས་པ་དེ་དག་རྣམས་ལ་ག་རེ་བརྟུལ་ཞུགས་མཆོག་ལ་ཕྱག་འཚལ་ལོ། མཁན་པོ་དེ་བཞིན་སློབ་དཔོན་དང་བརྟུལ་ཞུགས་མཆོག་ལ་ཞེས་ད་བརྟུལ་ཞུགས་ཟེར་དཀའ་བ་གོ་དགོས་རེད་དཀའ་ཐུབ་གོ་དགོས་རེད་དཀའ་ཐུབ་ལ་དཔེར་ན་ཅིག་ད་ཅིག་ཆོས་ཉམས་ལེན་གྲུབ་མ་ཤར་མ་ཅིག་ན་དཀའ་ཐུབ་ལ་གནས་སྡོད་མཁན་གྱི་སོ་སོའི་བླ་མ་དགེ་བའི་བཤེས་གཉེན་དེ་འདྲ་ཡོད་ན་ཡང་ན་ད་ཅིག་གྲུབ་ཆེན་དེ་ཚོ་ཡོང་གི་འདུག་བ། ང་ཚོ་གྲུབ་ཆེན་བརྒྱད་ཅུ་ཟེར་ཡས་དེ་ཚོ་མང་ཆེ་བ་དེ་བརྟུལ་ཞུགས་དཀའ་བ་སྤྱད་ནས་གྲུབ་པ་ཐོབ་ཡོང་མཁན་རེད་དོ་དེ་ཚོ་འདྲ་པོ་དེ་ཚོ་ག་རེ་བརྟུལ་ཞུགས་མཆོག་ལ་ཕྱག་འཚལ་ལོ་ཕལ་ཆེར་ད་ག་རང་ཡིན་ཟེར་རེད་ཡ་དེ་ཆེ་ད་དེ་ཡན་ཆད་ག་རེ་ཚར་ཟེར་ན་འོ་ལ་ཕྱག་འཚལ་བ་དེ་ཚར་རེད་ད་ཕྱག་འཚལ་དུས་ལུས་ཀྱི་ཕྱག་ངག་གི་ཕྱག་ཡིད་ཕྱག་དེ་ཚོ་ཡོད་རེད་བ་གཙོ་ཡིད་ཀྱི་ཕྱག་གལ་ཆེ་ཤོས་རེད་ང་ཚོ་ག་རེར་ཕྱག་ཕྱག་འཚལ་སའི་ཡུལ་སུ་ཡིན་ནའི་ད་བླ་མ་ཡིན་ན་ཡི་དམ་ཡིན་ས་ག་རེ་དེའི་ཡོན་ཏན་མཐོང་ཡོན་ཏན་དེ་ལ་དང་བ་དང་བའི་དད་པ་ཤུགས་ཆེ་པོ་ཅིག་སྐྱེ་བཅུག་དེ་ག་ནི་ལུས་གུས་བཏུད་བྱས་པ་ཡིན་ན་ཕྱག་ཡག་པོ་བྱུང་གི་རེད་སེམས་དེ་ནི་ཡིད་དང་བ་མེད་ན་ལུས་གུས་བཏུད་བྱས་པ་ཡིན་ནའི་ཕྱག་འགྲོ་གི་ཡོད་མ་རེད་ད་དེང་སང་བྱས་ནས་ག་རེ་འགྲོ་ཤག་རེད། Exercise འགྲོ་ཤག་ག་རེ་རེད། འཕྲོད་བསྟེན་འགྲོ་གི་རེད་ལུས་རྩལ་འགྲོ་གི་རེད་ཕྱག་འགྲོ་གི་མ་རེད། ལུས་བསྟེན་འཕྲོད་བསྟེན་འགྲོ་གི་རེད་བ་ཡར་མར་བརྐྱང་བསྐུམ་བྱས་ན་གཟུགས་པོ་བལྟབས་སེ་འགྲོ་གི་རེད་བ་ཡིན་ནའང་ཕྱག་འགྲོ་གི་མ་རེད་ཕྱག་དེ་གཙོ་བོ་ག་རེད་ཟེར་ན། དེ་གང་ལ་ཕྱག་འཚལ་སའི་ཡུལ་དེ་ད་ཅིག་སྐྱབས་གནས་དེ་དེ་ད་བླ་མ་ཡིན་ན་ཡི་དམ་སངས་རྒྱས་ག་རེ་ཡིན་ན་དེའི་ཡོན་ཏན་དཔེ་ཅིག་ཅིག། ང་ཚོ་ཡོན་ཏན་ཅིག་མཐོང་ཡོན་ཏན་དེ་ལ་དང་བ་ཤུགས་ཆེ་པོ་ཞིག་བསྐྱེད་དང་བ་ཤུགས་ཆེ་པོ་དེ་དྲངས་པའི་ད་ལུས་ཀྱི་དཀྱིལ་ཨ་ཅིག་གུས་པ་ཅིག་གོ་བ་རེད་མ་གཏོགས་པའི་ལུས་ཀྱི་དཔེ་ཅིག་ག་ག་ཚད་བརྐྱང་བསྐུམ་བྱས་པ་ཡིན་ནའི་སེམས་དང་བ་དེ་མེད་པ་ཡིན་ན་ག་རེ་ཕྱག་འགྲོ་གི་མ་རེད་ད་ཁྱེད་རང Exercise བྱས Exercise ལ་སོགས་ད་ལུས་ག་རེ་འཕྲོད་བསྟེན་ལ་ཕན་གྱི་རེད་ཕྱི་མའི་ནང་ད་ག་བ་ཕན་གྱི་མ་རེད་ཚོགས་བསགས་སྒྲིབ་སྦྱང་དེ་ཕན་གྱི་མ་རེད་བྱས་ཙང་ཡིན་གཅིག་མིན་གཅིག་དང་པོ་ང་ཚོ་ཕྱག་ག་རེ་འཚལ་དགོས་ནའང་སྐྱབས་ཡུལ་མདུན་ལ་གསལ་བཏབ་དེ་དག་སྐུ་གསུང་ཐུགས་ཡོན་ཏན་དྲན།

ད་སྐྱབས་འགྲོ་དེ་རེད། ད་སྐྱབས་འགྲོ་བྱེད་དགོས་བ་དེ་ངས་ཁ་སང་ཞུས་ཡིན་པ་གཙོ་བོ་ག་རེ་ཟེར་ན་འོག་ལ་བྱང་ཆུབ་སེམས་དཔའི་སྡོམ་པ་ལེན་དགོས་ཡོད་ཙང་སྡོམ་པ་གང་དང་གང་ཡིན་ན་དེའི་རྩ་གཞི་དུ་ག་རེ་འོང་རེད། སྐྱབས་འགྲོ་ངེས་པར་དུ་དགོས་ཀྱི་རེད་སྐྱབས་འགྲོ་མེད་ན་ཁོའི་རྒྱུད་ལ་སྡོམ་པ་ནམ་ཡང་སྐྱེ་ཐུབ་ཀྱི་མ་རེད། འདུག་ཟེར་རེད། ད་ནང་བཞིན་ང་རང་ཚོ་རྒྱུད་ལ་སྐྱབས་འགྲོ་དེ་གཏོང་ན་ང་རང་ཚོ་སྡོམ་པ་གཏོང་འགྲོ་གི་ད་གང་ལྟར་ཡིན་སྐྱབས་འགྲོ་གཏོང་ན་ག་རེ་རེད།

བྱང་སའི་སྐབས་སུ་དེ་མདོར་བསྡུས་པ་གསུངས་ཤག་རེད་ཡན་ལག་བདུན་པ་ཆ་ཚང་ཡོང་གི་ཡོད་མ་རེད་དེ་མདོར་བསྡུས་གསུངས་ཤག་རེད་དེ་ནས་ཡན་ལག་བཤགས་པའི་ཡན་ལག་དེ་ཚོ་ཡོད་མ་རེད་བཤགས་པའི་ཡན་ལག་དེ་ཚོ་ཡོད་དང་མེད་པ་དེ་ཚོའི་རྒྱུ་མཚན་མང་པོ་ཡོད་མཁས་པ་ཞིག་ཅིག་དེ་མ་ཤེས་པ་དེ་འདྲ་བྱས་ན་གང་ལྟར་ཡང་སྐྱབས་འགྲོ་གཅིག་ཡོང་འདུག་ཟེར་རེད་ད་ང་ཚོ་བྱང་ཆུབ་སེམས་དཔའི་སྡོམ་པ་གང་འདྲ་ཅིག་ལེན་ནའང་ཡོང་གི་འདུག་དཀོན་མཆོག་གསུམ་ལ་བདག་སྐྱབས་མཆི་སྡིག་པ་ཐམས་ཅད་སོ་སོར་བཤགས་འགྲོ་བའི་དགེ་ལ་ཅིག་ངེས་པར་དུ་ཡོང་གི་འདུག་དེ་ངས་དེ་ག་རེ་ཟེར་ན་སྡོམ་པའི་རྩ་གཞི་སྐྱབས་འགྲོ་དེ་ངེས་པར་དགོས་ཡོད་ཙང་དང་པོ་སྐྱབས་འགྲོ་གཅིག་ཡོག་དུ་སུ་རེད།

ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་རེད་ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་ཡིན་པའི་རྒྱུ་མཚན་གང་ཟེར་ན་བྱང་ཆུབ་སྙིང་པོར་མཆིས་ཀྱི་བར་ཟེར་འདུག་བ་བྱང་ཆུབ་མ་ཐོབ་ཀྱི་བར་དུ་སྐྱབས་སུ་མཆི་ས་དེ་གང་ཟེར་ན་དུས་ཀྱི་ཁྱད་པར་གྱིས་རེད་ནམ་ཡང་ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་དེ་ལ་རྒྱུ་ཡི་ཆ་ནས་ཁྱད་པར་འབྱེད་སྟངས་བྱེད་སྟངས་ག་རེ་རེད་དུས་ཀྱི་ཆ་ནས་ཁྱད་པར་འབྱེད་སྟངས་ཡོད་རེད་རྒྱུ་ཡི་ཆ་ནས་གང་ཟེར་ན། འཇིགས་དད་གཉིས་ཙམ་མ་ཡིན་པ། དེའི་སྒང་ལ་ག་རེ་དགོས་རེད་སེམས་ཅན་དམིགས་པའི་སྙིང་རྗེ་ཆེན་པོ། ད་ཨ་ནི་སྙིང་རྗེ་ཆེན་པོ་དེས་དྲངས་པའི་སེམས་བསྐྱེད་བརྩེ་སེམས་སྐྱེ་དགོས་རེད་སེམས་བསྐྱེད་བཅོས་མ་ཚུན་ཆད་བརྩེ་སེམས་དེའི་ཐོག་དེ་ནས་བར་སྐྱབས་སུ་འགྲོ་གི་ཡོད་ན་དེ་རྒྱུའི་ཆ་ནས་ག་རེ་ཆགས་ཟེར་ན་ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་ཆགས་རེད་ད། དུས་ཀྱི་ཆ་ནས་ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་སུ་འགྲོ་སྟངས་ག་རེ་ཟེར་ན་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་འདི་ག་རེ་བསྟན་པ་རེད་ཟེར་ན་དུས་ཀྱི་ཁྱད་པར་རེད། ཐུན་མོང་སྐྱབས་འགྲོ་དུས་སུ་དཔེར་ན་ཉན་ཐོས་རང་རྒྱལ་ན་རང་རང་གི་ཐར་པ་མ་ཐོབ་ཀྱི་བར་སྐྱབས་སུ་མཆི་སེམས་མེད་དུ་ཡོང་དགོས་པ་མ་རེད་བ། མེད་པ་ཡིན་ཙང་ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་དུས་ག་རེ་རེད་བྱང་ཆུབ་བར་དུ་རང་ཉིད་བྱང་ཆུབ་མ་ཐོབ་ཀྱི་བར་དུ་སྐྱབས་སུ་སོང་ཟེར་དུས་འོང་ལ་དུས་ཀྱི་ཁྱད་པར་ཆེ་བར་བྱས་ན་ཐེག་ཆེན་ཐུན་མོང་བ་དང་ཐུན་མོང་མ་ཡིན་པའི་སྐྱབས་འགྲོའི་ཁྱད་པར་དུ་སོང་འདུག་ཟེར་རེད། སྐྱབས་ཡུལ་ཆ་ནས་ཕལ་ཆེར་ཁྱད་པར་ཡོད་མ་རེད་ཡ། མཁས་པ་འགའ་ཞིག་སྐྱབས་ཡུལ་ཆ་ནས་ཁྱད་པར་ཡོད་མེད་ཡོད་འདྲི་ཀི་རེད་གསུངས་ནས་སྐྱབས་ཡུལ་ཆ་ནས་ཕལ་ཆེར་ཁྱད་པར་ཡོད་མ་རེད་བཅོམ་ལྡན་འདས་དེ་རང་གཅིག་པུ་རེད་པ་དེས་གསུངས་པའི་ཆོས་ནི་གཅིག་པུ་རེད་དེ། དགེ་འདུན་ནི་གཅིག་པུ་རེད་ད་ཕལ་ཆེར་དགེ་འདུན་དཀོན་མཆོག་ཐ་ན་བྱང་སེམས་འཕགས་པ་ཡོད་མེད་དང་དེ་ཚོའི་ཁྱད་པར་ཅིག་ཡོད་ན་མ་གཏོགས་གཙོ་བོ་སངས་རྒྱས་དཀོན་མཆོག་ཆ་ནས་ཁྱད་པར་ཅི་ཡང་ཡོད་མ་རེད་ད་གཙོ་བོ་ག་རེའི་སྒོ་ནས་ཁྱད་པར་ཕྱེ་བ་རེད་ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་དུས་དང་ག་རེ་རེད། སྐྱབས་འགྲོའི་རྒྱུ་གཉིས་ཀྱིས་ཁྱད་པར་འབྱེད་དགོས་རེད། ནམ་རྒྱུན་ཐུན་མོང་བའི་སྐྱབས་འགྲོ་དེ་ལ་འཇིགས་དད་གཉིས་མ་གཏོགས་དགོས་མེད་པར་སྐྱབས་འགྲོའི་རྒྱུ་དེ་ལ། ད་ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་དེ་ལ་འཇིགས་དད་གཉིས་བཅས་དེའི་སྒང་ག་རེ་དགོས་ཀྱི་རེད། སེམས་ཅན་ལ་དམིགས་པའི་སྙིང་རྗེ་ཤུགས་ཆེ་བ་ཅིག་དགོས་ཀྱི་རེད། ཡ། ད་སེམས་ཅན་ལ་དམིགས་པའི་སྙིང་རྗེ་ཆེན་པོ་འདིས་དྲངས་པའི་ཐོག་ནས་ག་རེ་དགོས་ཀྱི་རེད། བྱང་ཆུབ་སེམས་བསྐྱེད་པ་ངེས་པར་དུ་དགོས་ཀྱི་རེད། ད་ང་ཚོ་བྱང་ཆུབ་སེམས་བཅོས་མ་མ་ཡིན་པ་དེ་སྐྱེས་མེད་ན་ག་རེ་དགོས་ཀྱི་རེད། མ་མཐའ་ལ་ཡང་དེ་འདྲའི་སྐྱབས་འགྲོ་བྱེད་པ་དེའི་ཚེ་ན་ག་རེ་དགོས་ཀྱི་རེད། བྱང་ཆུབ་སེམས་བཅོས་མ་ཚུན་ཆད་གསལ་བཏབ་དགོས་རེད།

བཞུགས་པ་ཡི་རྫོགས་སངས་རྒྱས་དང་བྱང་ཆུབ་སེམས་ཐུགས་རྗེ་ཆེན་པོ་མངའ་རྣམས་ལ་ཐལ་མོ་སྦྱར་ཏེ་གསོལ་བ་ནི་ཨོ་འདི་ཡན་ཆད་གང་ཟེར་ན་ང་རང་ཚོ་བཤགས་པ་བྱེད་སའི་ཡུལ་འདི་ཕར་མངོན་དུ་ཕྱོགས་རྒྱུ་རེད་ད་ང་ཚོ་བཤགས་པ་བྱེད་སའི་ཡུལ་འདི་སུ་རུ་གྱུར་ཡོད་ཟེར་ན་ག་རེ་ཟེར་ན་ཕྱོགས་རྣམས་ཀུན་ཏུ་བཞུགས་པ་ཡི་སངས་རྒྱས་རྫོགས་སངས་རྒྱས་དང་སངས་རྒྱས་བཅས་ཨ་བྱང་ཆུབ་སེམས་དཔའ་བཅས་ཨ་ཐུགས་རྗེ་ཆེན་པོ་མངའ་རྣམས་ལ་ད་མདོར་བསྡུས་ན་ཐུགས་རྗེ་ཆེན་པོ་རྒྱུད་ལ་མངའ་བ་ཨ་གཅིག་གི་སངས་རྒྱས་དང་བྱང་ཆུབ་སེམས་དཔའ

དེས་རྣམ་སྨིན་དེ་ལ་ཚེ་ཕྱི་མ་གང་ཟེར་ན་ངན་སོང་སྡུག་བསྔལ་མྱོང་བ་ཐག་ཆོད་པོ་འདུག་བ། རྣམ་སྨིན་གྱི་འབྲས་བུ་དེ་ལ། ད་རྣམ་སྨིན་གྱི་འབྲས་བུ་དེ་ངན་སོང་ལ་སྐྱེས་ནས་དཔེར་ན་ཅིག་དམྱལ་བ་ལྟ་བུ་སྐྱེས་པ་ཡིན་ན་བསྐལ་པ་བསྐལ་པ་སྡོད་ཀྱི་འདུག་བ། བརྒྱ་ལ་ད་ངན་སོང་གི་གནས་ལས་ཡང་ཐར་པ་ཡིན་ན་དཔེར་ན་མིའི་ལུས་རྟེན་ཅིག་ཐོབ་པ་ཡིན་ན་རྣམ་སྨིན་གྱི་འབྲས་བུ་རྫོགས་རེད་དེ་སྲོག་གཅོད་ཀྱི་སྔར་གྱི་སྲོག་གཅོད་ལས་དེ་དེ་ཨ་ནི་གང་ཟེར་ན། རྒྱུ་མཐུན་གྱི་འབྲས་བུ་དང་ཨ་ནི་བདག་འབྲས་དང་དེ་ཚོ་ཆ་ཚང་ཡང་མིའི་ལུས་རྟེན་སློང་སྐྱེ་གི་འདུག་བ། སྲོག་གཅོད་ལས་གཅིག་གི་འབྲས་བུར་དང།

བང་མཛོད་ནང་དུ་ལྟ་ངེས་པར་དུ་བཤགས་སྡོམ་བྱེད་དགོས་ཟེར། གལ་སྲིད་བཤགས་སྡོམ་མ་བྱས་བསྡད་པ་ཡིན་ན་ད་ང་ཚོ་ད་ནི་འོག་ཆུང་ཆུང་ན་གསུང་གི་འདུག་བཤགས་སྡོམ་ངེས་པར་བྱེད་དགོས་རེད་གལ་སྲིད་མ་བྱས་པ་ཡིན་ན་ཁྱེད་རང་ག་དུས་ཤི་མིན་ཞིག་ཧ་གོ་གི་མ་རེད། གལ་སྲིད་རང་གི་རྒྱུད་ལ་སྡིག་པ་དེ་ཡོད་བཞིན་པའི་ངང་སྡིག་པའི་ཕུང་པོ་དེ་ཡོད་བཞིན་པའི་ངང་ནས་ཤི་བ་ཡིན་ན་འགྲོ་ས་ངན་སོང་མ་གཏོགས་ཡོད་པ་མ་རེད་གསུངས་ད། དེ་ཡིན་ཙང་ད་བཤགས་སྡོམ་ངེས་པར་བྱེད་དགོས་ཟེར་ལྷག་པར་དུ་ང་རང་ཚོ་ལྟ་བུ་ནི་ད་དཔེ་ཅིག་སྡོམ་པ་གསུམ་ཡོད་རེད་བ་སོ་ཐར་གྱི་སྡོམ་པ་དང་ཨ་ནི་བྱང་སེམས་ཀྱི་སྡོམ་སྔགས་ཀྱི་སྡོམ་པ་བླངས་བཞག་རེད་ད་སྡོམ་གསུམ་དཔེ་ཅིག་འགལ་ཡོད་དེ་མིན་བསམ་འཁོར་བཏང་དགོས་པ་མ་རེད། གཅིག་གིས་ག་དུས་ནས་ང་རང་ཚོ་ད་ཅིག་ལྟུང་བ་དང་སྡིག་པ་ནི་ཆར་པ་འབབ་པ་ནང་བཞིན་ཡོང་གི་ཡོད་ཟེར། ད་ང་ཚོ་ཕལ་ཆེར་ཕལ་ཆེར་འདྲ་པོ་འདྲ་པོ་ཡིན་གྱི་སོ་ཐར་སྡོམ་པ། དགེ་སློང་ཡིན་ན་དགེ་སློང་སྡོམ་པ་དགེ་ཚུལ་སྡོམ་པ་ད་ངས་འདི་དང་ཉེ་རེ་ཉེ་རེ་ང་ཚོ་ཅིག་དེ་བྱེད་ཀྱི་མི་འདུག་ཨ་ཁ་སང་ད་ཅིག་གི་ཐུན་དྲུག་མ་སང་མི་འདུག་བ་ལ་ག་རེ་རེད་དེ་བྱས་སྔོ་གྲངས་བྱས་སྔོ་གྲངས་བྱས་ཡོང་གི་འདུག་བ་སྔོ་གྲངས་ཟེར་དང་ང་ལ་ད་འདི་དང་འདི་གོས་འདུག་གོས་མི་འདུག་དྲན་གསོ་བཏང་ཡ་དེ་རེད་རྒྱུན་ནས་ཁོ་རང་བསམ་ཡོད་བ་མ་རེད། ཅིག་གོས་དང་གོས་འདུག་བསམ་བཏང་དགོས་བ་གོས་ནའི་ཧ་གོ་བ་མ་རེད་ག་རེ་ན་ཧ་གོ་བ་མ་རེད་ད།

ཨ་ནི་དགེ་སྦྱོར་མེད་པ། མེད་དུས་དབང་ཆ་ཚང་ག་ལ་དཀོར་རེད། དཀོར་གྱི་སྡིག་པ་འདི་ཞེ་པོ་ཡོང་གི་འདུག་དཀོར་སྦྱངས་ཟེར་མ་བྱས་ན་ཧ་ལས་པའི་སྡིག་སྒྲིབ་ཆེན་པོ་ཡིན་ཟེར་རེད། ང་ཚོ་རྣམས་ཀྱི་དཀོར་གྱི་སྡིག་པ་དོགས་ཟོན་བྱེད་ཀྱི་ཚུལ་ཁྲིམས་འཆལ་བས་ག་རེ་ཟེར་ན་དཀོར་དཀོར་གྱི་ད་ཅིག་ལོངས་སྤྱད་བས་ན་ག་ཚོད་དགེ་འདུན་གྱི་ད་ཅིག་ང་ཚོ་ཟ་ཡག་འཐུང་ཡག་འདུག་ལོངས་སྤྱད་བས་ན་ནི་ག་རེ་ཟེར་ན་ལྕགས་གོང་དམར་པོ་འབར་ལོངས་སྤྱད་བ་རེད་ཟེར་འདུག། ལྕགས་གོང་དམར་པོ་འབར་ཟེར་ཧ་གོ་གི་རེད་པ། ལྕགས་གོང་མེ་ནང་བཅུག་དམར་པོ་དམར་རྐྱང་བཟོས་དེ་ཟས་པ་ན་ཟ་ཐུབ་རེད། ཟ་ཐུབ། དེ་འདྲ་པོ་རེད་ང་ཚོས་ང་རང་ཚོ་ད་ཕལ་ཆེར་ཚུལ་ཁྲིམས་འཆལ་ད་ག་ཚོད་རེད་ཚུལ་ཁྲིམས་འདི་ག་རེ་ཟེར་ན་རེད་ཟུར་རེད་འདུག་བ། ཚུལ་ཁྲིམས་འདི་ང་ཚོ་མོ་སོ་ན་གཙང་མ་གཙང་རྐྱང་ཡོད་བ་མ་རེད་འཆལ་བ་རེད་མོ་སོ་ན་ཟུར་གཏོགས་པ་གཏུབས་བཞག་པ་བཟོ་ཨ། ཙི་ཙིས་ཟས་བཞག་པ་བཟོ་ཨི་ཁུང་ཕིགས་བཞག་པ་བཟོ་ཆགས་ང་ཚོའི་སྡོམ་པ་འདི། ཨོ་དེ་ཡིན་ཙང། ག་རེ་ཟེར་ན་རེད་འཆལ་ད་བས་ན་ལྕགས་གོང་དམར་པོ་འབར་ནང་བཞིན་རེད་སོང་བ་རེད། བྱས་ཙང་ད་ཧ་ལས་པའི་སྡིག་པ་རེད་ང་ཚོ་སྣང་བ་ཡོད་མ་རེད། གཅིག་འདི་རེད་ད་ཚུལ་ཁྲིམས་གང་ལ་གང་ས་རྣམ་པར་དག་པ་ཡིན་དུས་བུ་ལོན་ཚུལ་གྱིས་རེད། ད་ཚུལ་ཁྲིམས་དགྲ་བཅོམ་པ་ཡིན་ན་ཁོ་བདག་པོའི་ཚུལ་གྱིས་ལོངས་སྤྱད་པ་རེད། ཚུལ་ཁྲིམས་རྣམ་པར་དག་པ་བྱས་ན་བུ་ལོན་རེད་ཟེར་གྱི་འདུག་ག། གལ་ཏེ་ད་ལྟ་ལོངས་སྤྱད་པས་ན་མ་འོངས་པ་ག་རེ། བུ་ལོན་སྤྲད་དགོས་རེད་ད། ད་ང་ཚོ་ད་བུ་ལོན་ད་སྤྲད་ཡ་ཡིན་རེད་པ་ད་ཁོ། སྐྱེ། སྐྱེ་ས་ངན་སོང་ལ་སྐྱེས་ནས་ལྕགས་ཀྱི་ཐུ་ལུམ་འབར་ཁ་ནང་མར་བླུགས་བྱས་མར་གྱི་དཀོར་གྱི་སྡིག་པ་འདི་འདི་ལོངས་སྤྱོད་རེད་ཟེར་གྱི་འདུག་ག་རྣམ་སྨིན་འདི་ལ། ལྕགས་ཀྱི་ཐུ་ལུམ་ད་བའི་ཁྲོ་ཆུ་ཁོལ་མ་དེ་ཚོ་ང་ཚོ་ཁ་ནང་མར་བླུགས་ག་རེ་ཟེར་ཁྱེད་རང་སྐྱེ་བ་སྔ་མ་འདི་དཀོར་ཞེ་པོ་ཟས་ཤག། ཡིན་ན་ཁྱེད་རང་དཀོར་ཟས་ན་འགྲིག་གོ་ཡིན་ན་ཁྱེད་རང་དཀོར་སྦྱང་བྱས་མི་འདུག་དེའི་ད་ཅིག་ག་རེ་ཟེར་ན་རྣམ་སྨིན་ཡིན་ཨ་ནི་ཅིག་དུད་འགྲོ་ཡོང་གི་རེད་ཟེར་གི་འདུག་ད་དེ་ལམ་རིམ་ནང་ཡོད་རེད་ད་ངས་ཞེད་སྣང་བསྐུལ་རྒྱུ་མ་རེད་ད་ལམ་རིམ་ནང་ཡོད་པ་ལབ་པ་རེད་མ་གཏོགས་ཁྱོད་ཚོ་ཞེད་སྣང་བསྐུལ་ཡོང་སང་ཉིན་ནས་ཨ་རོག་གི་ཁ་ལག་རྩ་བ་ནས་ཟ་གི་མེད་ཟེར་ཟེར་བྱས་ངོ་རྒོལ་བྱས་ཏེ་ཡང་ཡོང་གི་མ་རེད་ད།

གཅིག་བྱས་གཅིག་ང་ཚོ་བཤགས་སྡོམ་ངེས་པར་རྣམ་པར་དག་པ་ཡོང་བ་ལ་སྡིག་པའི་ཉེས་དམིགས་དེ་ཡང་སང་བསམ་བཏང་དགོས་རེད་སྡིག་པ་ཟེར་ཡ་དེ་ཁོ་རང་ཉེས་དམིགས་ག་རེ་ག་རེ་ཡོད་མེད་ད་ལྟ་ང་ཚོ་ལས་ཞུས་ཡིན་པ་དཀོར་གཅིག་གི་སྡིག་པ་ག་འདྲ་ཡོད་མེད་སྲོག་གཅོད་ཀྱི་ལས་གཅིག་གི་སྡིག་པ་རྣམ་སྨིན་ག་འདྲ་ཡོང་གི་འདུག་ད་དེ་དང་དེ་འདྲ་བའི་སྡིག་པ་སྟོབས་ཆེ་བ་མཚམས་མེད་ཀྱི་ལས་ལྟ་བུ་ཡིན་པ་དེ་ག་ནང་བཞིན་གཅིག་ཆོས་སྤོང་གི་ལས་ལྟ་བུ་ནི་ཧ་ལས་པའི་སྡིག་པ་ཆེ་བོ་རེད་བ་སྡིག་པ་ཧ་ལས་པའི་ཆེ་བོ་རེད་ཤི་ན་དམྱལ་བ་མ་གཏོགས་འགྲོ་རྒྱུ་མེད་དེ་མཁན་གཅིག་དབུགས་ཆད་པ་དང་དེ་ག་ནང་བཞིན་སྐད་ཅིག་གཉིས་པ་ག་རེ་དམྱལ་བའི་བར་དུ་འགྲོ་ཡག་སྡིག་པ་དེ་འདྲ་བྱས་ཏེ་དེ་ཚོ་ཡིད་ལ་དྲན་ནས་སྡིག་པའི་རྣམ་སྨིན་དེ་ཚོ་བསམ་བཏང་ཨན་ཞེད་ནས་ཨན་སྡིག་པ་ཟེར་ཡ་དེ་ལ་ཨན་ཅིག་ཉེས་དམིགས་མཐོང་ཨན་འདིར་ག་ཨན་བཤགས་པ་རྒྱག་ཡག་བློ་སྐྱེ་གི་རེད་པ་ཨོ་དེ་ཚོ་རེད། ད་ང་ཚོ་རྒྱུད་ལ་སྡིག་པ་ཡོད་པ་རྟགས་ཡག་ཤོས་ག་རེ་ཟེར་ང་ཚོ་རང་སོ་སོ་ཧ་གོ་གི་རེད། ང་ཚོ་ཆོས་རེ་བ་ག་རེ་བྱས་པས་ནས།

ད་ཉི་མ་ང་ཚོ་དེ་ག་རང་ཡོང་གི་རེད་ཁྱེད་རང་ཚོ་བྱས་ཙང་ད་འདོད་པ་ག་རེ་ཡིན་ན་ད་སོ་སོའི་ག་རེ་བྱེད་དགོས་བསམ་ས་ཡོད་ནས་ཆོས་ཕྱོགས་ལ་ཕར་བསམ་བཏང་པས་ནི་ཆ་ཚང་བྲལ་འདྲ་བོ་ཞིག་དང་ཨང་ཅིག་ག་སོ་ནས་ལས་སླ་བཅོས་རེ་ཞིག་དང་རྒྱུན་ནས་ཡོང་གི་འདུག་ཕུན་སུམ་ཚོགས་པོ་རྒྱུན་ནས་ཡོང་གི་མི་འདུག་ཁ་འདོན་དགེ་སྦྱོར་བྱས་པས་ནི་ཨང་སྦྱོར་དངོས་མཇུག་གསུམ་ཚང་བ་ཞིག་ཡོང་གི་མི་འདུག་དེ་མ་ཡོང་བ་དེ་ག་རེ་ཟེར་ན་ང་རང་ཚོ་སྡིག་པས་མར་མནན་བསྡད་རེད།

ནོངས་པ་དེ་ནི་མཐོང་བགྱིས་ནས་ད་ཉེས་པའི་ནོངས་པ་དེ་ཧ་གོ་དགོས་འདུག་ཟ་བྱེད་ལ་ག་རེ་རེད་ད་པའི་སྡིག་པ་ངོས་བཟུང་བར་ད་ནོངས་པ་དེ་ནི་མཐོང་བགྱིས་ནས་བསམ་པ་ཐག་པས་མགོན་ལ་བཤགས་ད་སྙིང་ཐག་པ་ནས་བཤགས་ཀྱི་ཡིན་ད་འདི་ཁ་བ་དང་འགྱོད་པ་དེ་ག་འདྲ་རེད་ཟེར་ན་དུག་ཁོང་དུ་སོང་བའི་འགྱོད་པ་དེ་རེད་རྣམ་པ་སུན་འབྱིན་པའི་སྟོབས་ཟེར་འདི་རེད་བ་དུག་ཁོང་དུ་སོང་བའི་འགྱོད་པ་ཞིག་སྐྱེ་དགོས་བ་རེད་བྱས་ན་བསམ་པ་ཐག་པས་མགོན་ལ་བཤགས་སྙིང་ཐག་པ་ནས་མགོན་པོ་ལ་བཤགས་ཀྱི་ཡིན་གསུངས་པ་རེད་བདག་གིས་དཀོན་མཆོག་གསུམ་དང་ནི་ད་སྡིག་པ་བསགས་སའི་ཡུལ་ག་རེ་རེད་ཟེར་ན། བསག་ཡག་སྡིག་པ་དེ་ནི་བསགས་བཞག། དེ་ནས་བསག་ཡག་གི་སྡིག་པ་དེ་ཡུལ་གང་ལ་བརྟེན་ནས་བསགས་བཞག་ཟེར་ན། བདག་ནི་དཀོན་མཆོག་གསུམ་དང་ནི་ཕའམ་བླ་མ་གཞན་དག་ལ་ཉོན་མོངས་སྒོ་ནས་ལུས་ངག་དང་ཡིད་ཀྱིས་གནོད་བགྱིས་གང་ལགས། ད་ང་རང་ཚོ་སྡིག་པ་བསགས་སའི་ཡུལ་གཉིས་མ་གཏོགས་ཡོད་མ་ཡང་ན། དཀོན་མཆོག་རེད་ཡང་ན་སེམས་ཅན་རེད། སེམས་ཅན་དང། དཀོན་མཆོག་གང་རུང་ལ་མ་བརྟེན་པའི་སྡིག་པ་ཞིག་བསགས་ཡག་ཡོད་མ་རེད། ད་ང་ཚོ་དཀོན་མཆོག་ལ་བརྟེན་པའི་སྡིག་པ་མང་པོ་ཞིག་བསགས་ཤེས་རེད། དེ་ག་ནང་བཞིན་ཕ་མ་ལ་སོགས་པའི་སེམས་ཅན་ལ་བལྟོས་པའི་སྡིག་པ་མང་པོ་བསགས་ཤག་རེད་བྱས་ཙང་འདི་གསུངས་སྐོར། གང་ལ་བརྟེན་ནས་སྡིག་པ་བསགས་སའི་ཡུལ་དེ་ངོས་བཟུང་དུ་བ་དང་པོ་སྡིག་པ་དེའི་ངོས་བཟུང་དེ་ལ་འགྱོད་པ་སྐྱེ། གཉིས་པ་ག་རེ་ཟེར་ན་སྡིག་པ་གང་ལ་བསགས་ནས་བསགས་སའི་ཡུལ་དེ་ངོས་བཟུང་དུ་བ་བྱས་ཙང་ད་ག་རེ་ཕའམ་བླ་མ་གཞན་དག་ལ་ཉོན་མོངས་སྒོ་ནས་ལུས་ངག་དང་དང་ཉོན་མོངས་སྒོ་ནས་ལུས་དང་ངག་ཡིད་གསུམ་གྱི་སྡིག་པ་གང་སྐྱེ་ཤ་རེ་གནོད་བགྱིས་གང་ལགས་པ་ཉེས་པ་དུ་མས་སྐྱོན་ཆགས་པའི་སྡིག་ཅན་བདག་གིས་སྡིག་པ་གང་ཤིན་ཏུ་མི་བཟད་བགྱིས་པ་དེ་ཐམས་ཅད་འདྲེན་པ་རྣམས་ལ་བཤགས། ད་ཉེས་པ་དུ་མས་སྐྱོན་ཆགས་པའི་སྡིག་ཅན་བདག་གིས་གསུངས་ང་སོ་སོ་རང་ཉིད་རེད་ད། ཉེས་པ་དུ་མས་སྐྱོན་ཆགས་པའི་ག་རེ་སྡིག་ཅན་བདག་གིས་ང་ཚོ་སྡིག་ཅན་རང་རེད་དོ་བ་སྡིག་ཅན་ཡིན་ང་ཚོ་ནམ་མང་མང་ཆེ་བ་སྡིག་ཅན་ཟེར་དུས་ང་ལ་བུ་ཤན་པ་ལྟ་བུ་ཞེ་བོ་ཅིག་ལ་ངོས་བཟུང་གི་འདུག་བ། བསམ་ན་ན་ཤན་པ་ལས་ང་ཚོ་སྡིག་པ་ཆེ་གི་རེད། ཤན་པ་དེ་ཁོ་སྲོག་གཅོད་བྱས་ལས་དེ་སྲོག་གཅོད་བྱས་པའི་སྡིག་པ་དེ་མ་གཏོགས་ཡོང་མི་འདུག་བ།

མང་གི་འདུག། ཆོག་མཆན་གྱིས་ཆོག་མཆན་ནི་ཁོས་སྲོག་གཅོད་གཅིག་ཁོས་སྲོག་གཅོད་བརྒྱ་འབུ་བརྒྱ་བསད་པ་དང་དང་བྱ་དེ་བརྒྱ་བསད་པ་དང་ང་ཚོ་བྱ་དེ་གཅིག་བསད་པ་ནི་ང་ཚོ་སྡིག་པ་ཆེ་གི་རེད་ག་རེ་ཟེར་ང་ཚོ་རྟེན་ག་རེ་ཟེར་ན་དགེ་ཚུལ་དང་དགེ་སློང་དང་རྟེན་གྱི་ཁྱད་པར་བ་ཅིག་རེད་བ། དགེ་བ་བསགས་ན་སྟོབས་ཆེ་བ་ཡོད་བ་ནང་བཞིན་སྡིག་པ་བསགས་ན་ག་རེ་རེད་སྟོབས་ཆེ་བ་ཡོད་རེད་ཁྱེད་ཚོ་ངོ་འཕྲད་བྱས་ན་ཤན་པ་ཨ་ཙི་ལིང་ང་ཚོ་མེད་འགྲོ་བསམ་བསམ་རེད་ཤག་སྡིག་པ་བསམ་བསམ་ན་ཨ་ད་ང་ཚོ་དངོས་སུ་བསད་ཡི་མེད་ཡིན་ན་ཡིན་ན་ང་ཚོ་གཅིག་བསམ་བསམ་ཡིན་ན་ཀོ་ཏོ་ཨ་དང་རྡོ་སོལ་བསམ་བསམ་ཡིན་ན་ཞེ་པོ་འདུག་བ། འོ་དེ་ཡིན་ཙང། སྡིག་ཅན་ཟེར་དུས་ཡིན་གཅིག་མིན་གཅིག་ཤན་པ་ལྟ་བུ་མ་གོ་བྱས། སྡིག་ཅན་བདག་གིས་གསུངས་དུས་རྒྱལ་སྲས་ཆེན་པོ་ཞི་བ་ལྷ་ཁོ་རང་ལ་སྡིག་ཅན་བདག་གིས་གསུང་གི་འདུག། ད་ང་རང་ཚོ་ལྟ་བུ་ནི་སྡིག་ཅན་སྡིག་ནག་ག་རེ་རེད་ད། དངོས་གནས་སྦྲུལ་གདུག་པ་ཅན་རང་རེད་སྡིག་ཅན་སྡིག་ཟེར་ན་སྡིག་ཅན་བདག་གིས་སྡིག་པ་གང། ཤིན་ཏུ་མི་བཟད་བགྱིས་པ་དེ་ད་རྫོགས་མཐའ་མེད་པ་ཞིག་བསགས་ཤག་རེད་ཟོ་ད་སྡིག་པ་དེ།

ཇི་ལྟར་འདི་ལས་ངེས་ཐར་ཏེ། ད་ག་རེ་ཟེར་ན། མྱུར་བའི་ཚུལ་གྱིས་ད་མགྱོགས་པོ་མགྱོགས་པོ་ང་ཚོ་བཤགས་སྡོམ་བྱེད་དགོས་བ་རེད་ཤག་ད་མྱུར་བའི་ཚུལ་གྱིས་ག་རེ་སྐྱབས་སུ་གསོལ། ད་པས། མགྱོགས་པོ་བཤགས་སྡོམ་མ་བྱས་ན། ང་རང་ཚོ་སྡིག་སྡིག་བཤགས་མ་བྱས་གོང་ག་རེ་རེད་ཚེ་ཕྱི་མར་འགྲོ་ཡ་ཉེན་ཁ་རེད། ད་ང་ཚོ་པས་འདོན་སྤྲོད་བྱེད་ད་ད་སྡིག་པ་མ་བྱང་ད། ད་སྡིག་པ་དེ་ཡོད་བཞིན་པའི་ངང་ནས་ང་ཚོ་ཤི་བ་ཡིན་ན་ད་ནི་ང་རང་ཚོ་སྡིག་པ་ཆ་ཚང་ཡོག་རེད་བ། ད་དེ་རིང་སྡིག་སྦྱོང་མ་བྱས་ང་ནི་སང་ཉིན་ཤི་སོང་ན།

ད་ཡིད་བརྟན་རྩ་བ་ཉིད་ཡོད་པ་མ་རེད་དང་འདི་དུས་ཤི་གི་རེད་འདི་དུས་ཤི་རྩ་བ་ཉིད་ཡིད་བརྟན་ཡོད་པ་མ་རེད། འཆི་བདག་འདི་ཟ། འཆི་འཆི་བདག་འཆི་བདག་འདི་ག་རེ་ཟེར་ན། བྱས་དང་མ་བྱས་མི་སྡོད་པས། ཁྱེད་རང་སྡིག་པ་བཤགས་སྡོམ་བྱས་མ་བྱས་ཁོ་སྡོད་ཀྱི་མ་རེད་དང། ད་ཁྱེད་རང་བཤགས་སྡོམ་མ་བྱས་བར་དུ་ཁོ་སྒུག་ན་འགྲིག་གི་འདུག་སྟེ་བཤགས་སྡོམ་མ་བྱས་བར་དུ་སྒུག་གི་མ་རེད། བྱས་དང་མ་བྱས་ཟེར་ན་སྡིག་བཤགས་བྱས་པ་དང་མ་བྱས་པ་ལ་ཁོ་ལྟོས་གི་མ་རེད་དང། ཚེ་དང་ག་རེ་ཟེར་ན། ཁོ་དུས་ལ་སླེབས་དུས་ཏག་ཏག་ཁོ་ཡོང་གི་རེད་མ་གཏོགས་ཁྱེད་རང་སྡིག་བཤགས་བྱེད་རྒྱུ་རེད་ཤག་དེ་སྒུག་གི་ཡིན།

ཐག་ཆོད་དུས་ང་རང་དགྲ་ལ་སྡང་བ་གཅིག་ལ་རྙོག་དྲ་བཟོ་གི་མ་རེད་གཉེན་ལ་ཆགས་པ་བྱས་ནས་ལས་བསགས་ཀྱི་མ་རེད་ཆ་ཚང་ཆ་སྙོམས་བག་ཚོ་གཅིག་ཧ་ཧོ་ཟེར་དེ་དག་ཉིན་མ་གཅིག་མ་གཏོགས་བསྡད་རྒྱུ་ཡོད་པ་མ་རེད་ང་ཚོ་གཅིག་ག་རེ་མཛའ་མཐུན་པོ་ཞིག་བསྡད་གོ་གཅིག་གཅིག་ལ་བབ་བཙལ་བ་ཅིག་མཛའ་བརྩེ་ཅིག་བསྡད་གོ་ཟེར་གི་རེད་པ་ད་ང་ཚོ་དུད་འགྲོ་ཞིག་རེད་དེ་ཧ་གོ་གོ་བ་མ་རེད་ད་ངོ་སྤྲོད་བྱས་ན་ག་རེ་སོ་སོ་བྱས་མཛའ་བྱས་མི་མཛའ་བ་གསུམ་པོ་དེ་དངོས་འབྲེལ་གྱིས་ནི། གཉིད་ལམ་ཉམས་སུ་མྱོང་བ་ཅི་མི་འདུག་ཡོག་མ་རེད་སྐད་ནས་མ་ཤི་བ་དང། ཡོག་མ་རེད་དེ་ང་ཚོ་ཆེས་རྒྱུན་རིང་པོ་བསྡད་ཡག་བསམ་བཏང་ནས་ཆགས་སྡང་བློ་སྐྱེད་དེ་ཡོང་གི་ལས་བསག་ཡག་དེ་ཡོང་གི་འདུག་དོ་དོན་ད་འདི་གསུང་དགོས་ཟེར་དོགས་མ་རེད་འདི་གསུང་དགོས་ཡོད་ས་རེད། སང་ཉིན་ཤི་ཡག་ལྟ་བུ་ཞིག་ཡིན་ན་འདི་འདྲའི་ཅིག་མ་རེད་པ་ཟེར་ད། ཚུ་དུས་ཚོད་ཐུང་རུ་བཏང་ནས་ཡང་ཅིག་འདྲ་པོ་འདྲ་པོ་རེད་པ། རྨི་ལམ་ཉམས་སུ་མྱོང་བ་བཞིན་དངོས་པོ་ཐམས་དངོས་པོ་གང་དང་གང་སྤྱད་པ་ད་ང་ཚོ་གསོན་པའི་གནས་སྐབས་སུ་དངོས་པོ་གང་ལོངས་སྤྱད་པས་ནས་གང་བེད་སྤྱོད་བྱས་པས་ནས། ག་རེ་དེ་དག་ཐམས་ཅད་ག་རེ་དྲན་པའི་ཡུལ་ཙམ་རེད་ཐ་མ་ཤི་གི་བླ་མ་འདི་མཇལ་ཡོད་མཇལ་ཡོད་དྲན་པའི་ཡུལ་ཙམ་མ་གཏོགས་ཐ་མ་འཁྱེར་རྒྱུ་ཡོད་མ་རེད་གསུང་གོ་རེ་འདས་པ་ཐམས་ཅད་མཐོང་མི་འགྱུར་རེ་ཞིག་གསོན་ཚེ་འདི་ཉིད་ལ་ཡང་མཛའ་དང་མི་མཛའ་དུ་མ་འདས། འོ་དེ་རྗེས་ད་ང་ཚོ་ཅིག་ཤི་གི་བླ་མ་ལ་མཛའ་བ་ནི་མང་པོ་ཆེ་བ་འདས་ཚར་བཞག་མི་མཛའ་བ་ནི་འདས་ཚར་བཞག་ད་ང་ཚོ་ཤི་གི་བླ་མ་ང་རང་ཚོ་གི་མིག་གི་མདུན་ལ་ཐུག་ཡག་ཡོད་དེ་གི་ད་འདི་ཕོད་ཅིག་ཡོད་དེ་གི་གཅིག་མི་ད་མིག་ལ་ཐུག་ཡང་ཟེར་ནས་མི་འདུག་ད་ནི་ང་རང་ཚོ་ཤི་གི་བླ་མ་ཡོད་པ་འདི་གཅིག་མི་འདུག་ལྷག་མི་འདུག་ག་རེ་ལྷག་བཞག།

འདས་ཚར་བཞག་མི་མཛའ་བ་ནི་འདས་ཚར་བཞག་ཡིན་ནའང་དེ་དག་ལ་བསགས་ནས་དེ་དག་ལ་བརྟེན་ནས་བསགས་པའི་སྡིག་པ་དེ་ད་ནི་ང་རང་ཚོའི་ཤེས་རྒྱུད་སྒང་ལ་ཐུག་སིག་སིག་ཕ་ཅིག་ཆད་སིག་སིག་ཁྱེད་ལ་ཐུག་གསུང་བ་རེད་མདུན་ན་གནས། ད་དེ་དག་བདག་ནི་ད་རྒྱུ་མཚན་གསུངས་འདུག་ག་དེ་ལྟར་བདག་གིས་གློ་བུར་ཞེས་བདག་གིས་དེ་དག་རྟོགས་ན་ད་དེ་ལྟར་ང་རང་ཚོ་ཚེ་ཟེར་ཡག་དེ་གློ་བུར་བ་ཡིན་པ་མི་རྟག་པའི་རང་བཞིན་པ་ངས་ཤེས་མི་འདུག་དོན་དག་འཆི་བ་མི་རྟག་པ་མ་དྲན་པ་རེད་གསུངས་པ་ལྟར། དེ་ལྟར་བདག་གིས་གློ་བུར་ཞེས་བདག་གིས་རྟོགས་པར་མ་གྱུར་པས་ཨ་ནི་གཏི་མུག་དང་ཆགས་དང་ཞེ་སྡང་གིས་སྡིག་པ་རྣམ་པ་དུ་མ་བྱས་ད་ང་ཚོ་གཙོ་བོ་ག་རེ་མ་ཤེས་པའི་དབང་གིས་ལས་ད་དུ་ན། འཆི་བ་མི་རྟག་པ་མ་དྲན་པ་རེ། དང་པོ་ངེས་པར་འཆི་བ་དེ་ནས་ནམ་ཤི་ངེས་མེད་དེ་དེ་འཆི་ཚེ་ཆོས་མ་གཏོགས་གང་གིས་ཀྱང་མི་ཕན་པ་འདི་མ་བསམ་ཡིན་ཙང་ད་དེའི་དབང་གིས་ག་རེ་ཟེར་ན་ཨ་ནི་སོ་སོས་ག་རེ་རེད་གཏི་མུག་དང་ཆགས་སྡང་ཆགས་དང་ཞེ་སྡང་དབང་གིས་སྡིག་པ་རྣམ་པ་སྣ་ཚོགས་བྱས་རེད། ཞེས་འཆི་བ་མི་རྟག་པར་ཆོས་ལ་སྐུལ་བ་ག་རེ་ཡོད་ན་མི་རེད་ཅེས་བྱ། གཙོ་བོ་དང་པོ། ཆོས་ལ་དང་པོ་བར་སྐུལ་བ་བྱེད་མཁན་ག་རེ་རེད། དལ་འབྱོར་རྙེད་དཀའ་སུ་བྱེད། དེ་ནས་དལ་འབྱོར་རྙེད་དཀའ་སུ་དེས་བསྐུལ་ནས་དངོས་སུ་ཆོས། རྒྱུ་ལ་བར། དངོས་ལ་བར་བྱེད་ཀྱི་འགྱུར་བ་དེ་ག་ས་ན་འཆི་བ་མི་རྟག་འོང་བཙུགས་པ་དང། འཆི་བ་མི་རྟག་པ། ག་ཚོད་ང་ཚོ་གང་མང་ཆེ་བ་དེ་ང་ཚོ་ཆོས་བྱེད་ཡག་མ་དྲན་པ་དེ་ཤི་རྒྱུ་མ་དྲན་པ་རེད་འཆི་རྒྱུ་མ་དྲན་པ་དེ་ནང་ནས་ཡང་ག་རེ་མ་དྲན་པ་རེད་ནམ་ཤི་ངེས་མེད་མ་དྲན་པ་རེད་རེད་པ། ད་ནམ་རྒྱུན་ང་ཚོས་ག་རེ་འཆི་བ་མི་རྟག་པ་དེ་ལ་རྩ་བ་གསུམ་རྒྱུ་མཚན་གསུམ་ཐག་བཅད་པ་གསུམ་གསུམ་ཡོང་དགོས་པ་ངེས་པར་དང་པོ་ག་རེ་ཟེར་ངེས་པར་འཆི་བ་དེ་ལ་རྒྱུ་མཚན་གསུམ་ཐག་བཅད་པ་གཅིག་ནམ་ཤི་ངེས་མེད་དེ་ལ་རྒྱུ་མཚན་གསུམ་ཐག་བཅད་པ་གཅིག་ཨ་ནི་འཆི་ཚེ་ཆོས་མ་གཏོགས་གང་གིས་མི་ཕན་པ་དེ་ལ་ཡང་རྒྱུ་མཚན་གསུམ་ཐག་བཅད་པ་གཅིག་གཅིག་ཡོང་དགོས་པ།

ཆུ་ཚོད་ཟ་གི་འདུག་ཆུ་ཚོད་ག་རེ་ཟ་གི་འདུག་ཉི་མ་ཟ་བཞག་འདུག་ཉི་མ་ཉི་མས་ག་རེ་ཟ་གི་འདུག་བདུན་ཕྲག་ཟ་བཞག་འདུག་བདུན་ཕྲག་ག་རེ་ཟ་གི་འདུག་ཟླ་བ་ཟ་ཟླ་བས་ག་རེ་ཟ་ལོ་ཟ་ལོས་ག་རེ་ཟ་མི་ཚེ་ཟ་ཨོ་དུས་རེད་ཟས་ཟས་ཟ་སྟངས་དེ་རེད་དེ་ལ་ཉིན་མཚན་སྡོད་པ་ཡོང་མེད་པར་ཚེ་འདི་རྟག་ཏུ་གོད་འགྱུར་ཞིང། བསྣན་པའང་བསྣན་པ་གུད་ནས་འོང་མེད་ན་ད་ང་ཚོ་ཚེ་འདི་རྟག་ཏུ་དཔེ་ཅིག་འབྲི་བྱེད་བར་མ་ཆད་པ་ཡོད་པ་ཙམ་དུ་མ་ཟད་དེ་ག་རེ་ཡོད་མ་རེད་ཚེ་ལ་བསྣན་པ་ཡོད་མ་རེད་དེ་རེད་ད་བསྣན་པ་རྒྱག་ཡོད་མ་རེད་བ།

པའི་མི་རེ་མི་མང་པོ་ཅིག་མི་རྩིས་རྩིས་འདུག་ཨ་ཚེ་དེ་རྫོགས་མི་འདུག་ཁོ་བསོད་ནམས་རྫོགས་ཤག་ཟེར་དེ་བསོད་ནམས་རྫོགས་འགྲོ་དུས་སྒང་ལ་ཚེ་དེ་བེད་སྤྱོད་གཏོང་ཡག་ཁོ་དེ་དེ་མེད་ཆགས་འགྲོ་གོ་སྐབས་དེ་མེད་ཆགས་འགྲོ་གོ་རེད། ང་ཚོ་བསོད་ནམས་ཡིན་གཅིག་མིན་གཅིག་བསགས་དགོས་འདུག་བསོད་ནམས་དུས་དང་རྣམ་པ་ཀུན་ཏུ་རེད་བ་ག་རེ་ཅིག་དུས་ཚོད་ཅིག་སྟོང་པ་ཡོད་ནའི་མེད་ཚེ་ག་རེ་ཡིན་ན་འདོད་པ་ཅིག་ཁ་འདོན་དགེ་སྦྱོར་ཅིག་དགོས་ན་ཅིག་ག་རེ་སྒོམ་དགོས་ན་ཅིག་སྒོམ་ཀྱི་བསོད་ནམས་བསགས་ཨ་ནི་ཚོགས་ཁང་བྲིས་ན་ག་རེ་ཅིག་དགོས་ན་བསོད་ནམས་བསགས་པས་ན་དེའི་སྟོབས་ཀྱིས་སོ་སོའི་ཚེ་དེ་ཏག་ཏག་པའི་ཚེ་བདུན་ཅུ་ནས་བདུན་ཅུ་བརྒྱད་ཅུ་ཏག་ཏག་བསྡད་ཐུབ་གོ་རེ་ཟེར་འདུག་ད་དུང་ཁ་ཅིག་ནི་ཚེ་ཡར་འཕེལ་འགྲོ་གོ་རེ་ཟེར་འདུག་ཚེ་འཕེལ་ཡག་འདི་འདྲ་ཡོང་གི་འདུག་བ། ཡ། ད་འདི་སྣོན་པ་རྒྱག་པའི་སྐད་ཆ་མ་རེད་ད། སྣོན་པ་རྒྱག་ཟེར་ན་སྔར་གྱི་འཕངས་པའི་ལས་ཅིག་ཡོད་རེད་བ། ལས་འདི་འཕངས་བཞག་པ་འདི་ཁོ་ཕར་རིང་བཏང་བའི་སྐད་ཆ་མ་རེད། ད་འདི་འདི་ཚེ་རིང་དུ་འགྲོ་བ་འདི་ཚེ་འདིའི་བསོད་ནམས་ཀྱི་སྟོབས་ཀྱིས་ཁོ་ག་རེ་རེད་ཚེ་ཕར་རིང་དུ་ཕྱིན་རེད་མ་གཏོགས་སྔར་འཕེན་བྱེད་ཀྱི་དེ་ལ་སྣོན་པ་བཏང་བའི་སྐད་ཆ་མ་རེད་སྣོན་པ་བཏང་ཟེར་དུས་སྒང་ལ་ཡང་སྔར་འཕེན་བྱེད་ཀྱི་ལས་འདི་ནུས་པ་ཆེར་བཏང་གི་སྐད་ཆ་བྱས་ཞོར་བ་འདི་མིན་པ་བྱས། གང་ཟེར་ན། ཚེ་འདིའི་བསོད་ནམས་ཀྱི་སྟོབས་ཀྱིས་ཚེ་རིང་པོ་ཆགས་ཡ་དེ་འདྲ་ཡོང་གི་ཡོད་ཟེར། དཔེར་ན་བྱང་ཆུབ་སེམས་དེ་འདྲ་བསྒོམས་པས་ན་ཚེ་རིང་པོ་ཞེ་པོ་ཡོང་གི་ཡོད་ཟེར། རེད་ང་ལ་སྐྱེ་བ་སྔ་མ་དེ་ལས་ཀྱི་འཕངས་པ་དེ་ལ་ཚེ་ལྔ་ལོ་ལྔ་བཅུ་དྲུག་ཅུ་མ་དེ་མ་བྱང་ཆུབ་སེམས་ཁྱེད་རང་ཚོ་ཉམས་ལེན་བྱས་ན་དྲུག་ཅུ་བདུན་ཅུ་བརྒྱད་ཅུ་དགུ་བཅུ་བརྒྱ་དེ་འདྲ་ཡོང་གི་ཡོད་ཟེར། རེད་གོ་སོང། ང་ཚོ་ཚེ་ཚེ་རིང་པོ་ཡོང་ཡ་ལ་ཞེ་པོ་ཕན་གི་རེད་ཟེར་བྱང་ཆུབ་སེམས་ཟེར་དེ། བྱས་ཙང་ཁྱེད་རང་ཚོ་ཁ་སང་སྔ་མ་ཕན་ཡོན་ནི་ཞེ་པོ་དོ་ཨ། ད་ཅིག། ཁ་སང་སྐྱབས་མགོན་རིན་པོ་ཆེས་བཀའ་གནང་སོང། ད་ག་རེ་ཟེར་ན། ང་ཚོའི་མ་གོ་ན་སུས་གོང་པོ་རེད་ཟེར་བཀའ་གནང་སོང། ཅི་ས་ད་ཁ་སང་ཡང་ཅིག་ཐུགས་རྗེ་ཆེན་པོ་དབང་རེད་ཐུགས་རྗེ་ཆེན་པོ་དབང་ག་དུ་ཐུགས་རྗེ་ཆེན་པོ་དབང་ག་དུ་ནས་ག་དུ་མ་ཚིག་དག་མ་ཅིག་གིས་ཆོ་གའི་ཚིག་རིས་སྨོན་ལམ་གྱིས་སུ་མ་སྟོན་ཤག་སོང་གཙོ་བོ་ག་རི་ག་དུ་སྨོན་ལམ་སྐྱོང་སོང་སོང། ཅེས་ཐམས་ཅད་རྣལ་འབྱོར་སེམས་བསྐྱེད་དུས་སྒང་ལ་ཡང་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་ཁྱེད་རང་ཚོ་དུས་གཏན་དུ་མི་འབྲལ་བར་ཉམས་ལེན་བྱེད་ཨ་ད་འདི་དང་ཁ་མ་བྲལ་བར་བྱེད་ཟེར་ང་ཚོ་བཀའ་གནང་སོང་ད་དབང་གི་དམ་ཚིག་ཡོད་ན་མེད་ན་འདི་རེད། དབང་གི་དམ་ཚིག་འདི་ཡག་པོ་ཞིག་བསྲུངས་ན་དབང་གི་དམ་ཚིག་དབང་དང་འགལ་གི་བ་མ་རེད་དེ་མ་བསྲུངས་ན་ག་རེ་དབང་གི་དམ་ཚིག་དང་འགལ་འགྲོ་རེད་ཅིག་སོ་སོ་རྒྱུད་ཀྱི་དབང་འདི་ག་རེ་ཡང་ཉམས་འགྲོ་ཡ་ཉེན་ཁ་ཡོད་རེད་དེ་སྒོམ་གསུངས་སོང། གསུངས་སོང། ཁྱེད་རང་ཚོ་ཐམས་ཅད་རྣལ་འབྱོར་སེམས་བསྐྱེད་སྐྱབས་མགོན་རེད་འདི་ཙམ་མ་རེད། དཔེ་ཅིག་གིས། དབང་མེད་ནུ་མེད་དུ་ཡོད་ཚད་ལ་ཐམས་ཅད་རྣལ་འབྱོར་སེམས་འདི་ག་ལ་ཞེ་པོ་གལ་ཆེ་དོན་ཆེར་བརྩིས་གནང་འདུག། ག་རེ་རེད་ཟེར་ན་ད་སྔགས་ཀྱི་ཉམས་ལེན་ཟབ་ཁྱད་ཐོན་ཡ་ཡོད་ན་མེད་ན་བྱང་ཆུབ་སེམས་སྟོང་ཉིད་ཡིན་པ་འདི་ཀུན་སློང་འདིས་ཟིན་དགོས་རེད་པ། དེས་མ་ཟིན་བར་དུ་མ་སྔགས་རེ་བགྲངས་ཆོ་ག་རེ་འདོན་གཅིག་འདོན་བསྡད་པས་ནི། དཔེ་ཅིག་འདི་ཉིད་ཀྱི་རྨང་གཞི་བྱང་ཆུབ་སེམས་ག་བྱང་ཆུབ་སེམས་སྟོང་ཉིད་མེད་ན་སྔགས་ཀྱི་ཟབ་ཁྱད་ཐོན་ཡ་ཡོད་མ་རེད། ཁ་སང་མདོ་མདོ་མེད་ན་སྔགས། ཐུད་སོགས་ཐུད་ཐུད་བོ་མར་གྱི་བཀའ་དྲིན་ཡིན། ཨ་ག་རེ་ཟེར་ན་མར་མེད་ན་ཐུད་གར་སོང་ཆིག་ཆིག་ཡིན་པའི་ཕྱིར། གསང་སྔགས་ཟབ་པ་མདོ་ཡི་བཀའ་དྲིན་ཡིན་མདོ་མེད་ན་གར་སོང་ཧཱུྃ་ཧཱུྃ་ཕཊ་ཕཊ་ཡིན་ཟེར་ཅིག་ལབ་ཀྱི་འདུག་བ་མི་འདུག་ཟེར། དེ་དང་ཐུད་ཚོ་བ་མར་གྱི་བཀའ་དྲིན་རེད་མར་མེད་ན་ག་རེ་རེད། ཐུད་དོན་དྲིན་རེད་ཟེར་ད་ཅིག་ཆུ་བྲོ་བ་ཞིག་མི་འདུག་ཡང་ཡང་ཨ་མར། གསང་སྔགས་ཟབ་པ་ག་རེ་བཀའ་དྲིན་རེད་མདོ་ཡི་བཀའ་དྲིན་རེད་མདོ་མེད་ན་ག་རེ་རེད།

བྱས་ཙང་ད་ཚེ་ལ་སྣོན་པ་ཡོད་མེད་ཟེར་ནམ་རྒྱུན་ང་ཚོས་ཅིག་ལབ་གོ་རེད་བ་འདི་བྱེད། ད། ད་ཁ་སང་སྣོན་པ་སྣོན་པའི་མགོ་ན་འོག་མེད་ན་ད་ལྟ་འཆི་བ་ཆེས་མི་འགྱུར། ད་གང་ལྟར་ཡང་ང་ཚོ་ཆོས་ཅིག་སྡིག་སྡིག་སྒྲིབ་དགེ་བརྩོན་བྱེད་ཡག་འདུག་ཟེར་ངེས་པར་དུ་དགོས་ཀྱི་འདུག་ལྷག་པར་དུ་ང་ཚོ་ཆོས་ཀྱི་ད་ཐོས་བསམ་སྒོམ་གསུམ་ཡ་མ་བྲལ་བར་དུ་ཐོས་པ་དང་བསམ་དང་པོ་ཐོས་པ་དེ་རྒྱ་ཆེ་པོ་དགོས་ཀྱི་འདུག་དེ་སྒང་ལ་བསམ་པ་ཡག་པོ་དེ་སྒང་ལ་སྒོམ་པ་དེ་ཟུང་འབྲེལ་ཐོག་ནས་བྱས་ནས་མཐའ་མ་དེ་ལ་ཤི་ཁ་ལ་མ་ང་ཚོ་ཅིག་རྣམ་ཤེས་ཀྱི་སྟེང་ནས་བག་ཆགས་ཡག་པོ་ཅིག་ཤི་ཁ་ལ་མ་འཁྱེར་རྒྱུ་ཡོད་པ་ཞིག་བཟོ་གོ་རེ་གསུངས་པ་རེད་ད་དེ་ད་ལྟ་འཆི་བ་ཆེས་མི་འགྱུར། ད་ད་ང་ཚོ་ནམ་འཆི་བའི་ངེས་པ་ཡོད་མ་རེད།

ཨ་འདང་ན་ཞིག་ཞབས་བརྟན་བྱས་ནས་རིམ་གྲོས་མེད། སྨན་པས་བོར་ཞིང་རིམ་གྲོས་བཟློག་ཏུ་མེད། གཉེན་རྣམས་གསོན་དུ་ཟེར་དང་ད་སོ་སོའི་གཉེན་ཉེ་དུ་ལ་སོགས་པ་འདི་དག་གིས་གསོན་ཡག་གི་རེ་བ་དེ་ཆད། གཉེན་རྣམས་གསོན་དུ་རེ་བའི་རེ་ཐག་ཆད་ད་ག་རེ་བྱེད་རེད། རང་ཉིད་གཅིག་པུ་རང་ཉིད་དགའ་སང། རང་ཉིད་གཅིག་པུ་ཅིག་ཅར་འགྲོ་བའི་ཚེ། ཨ་བླ་མའི་གདམས་ངག་དྲན་པར་བྱིན་གྱིས་རློབས། ད་ལྟ་ཐ་མ་དེ་ལ་སོ་སོ་གཅིག་པུར་འགྲོ་གི་རེད་པ་མ་ཀིར་སྤུས་བཏུབ། དེའི་ཚེ་བླ་མའི་གདམས་ངག་དྲན་པར་བྱིན་གྱིས་རློབས་གསུངས་པ་རེད་ད་འདི་ཚིག་འདི་དོན་དག་ལས་སུ་གསུང་གི་འདུག་བ།

སྲོག་འཆད་པ་ཡི་ཚོར་བ་དག་ད་སྲོག་ཆད་ཁོ་ཚོ་ཡི་ཐང་ཆད་ནས་ཚོར་བ་དག་ཨ་བདག་ཉིད་གཅིག་པུས་མྱོང་བར་འགྱུར་ཁོ་ཚོ་ཡི་ཐང་ཆད་སོ་སོའི་རང་ཉིད་འཚོ་སྲོག་གི་པའི་ཐ་མ་ཐུག་སྡུག་བསྔལ་སོ་སོས་མྱོང་གི་རེད་མ་གཏོགས་སུ་གཅིག་གིས་ཁྱོག་ཐ་མ་དེ་ལ་འཆི་བ་དེ་ལ་སུ་གཅིག་སྐྱབས་ཐུབ་མི་འདུག་བ་སུ་ད་ཁྱེད་རང་པའི་ཅིག་ཚབ་ངས་འགྲོ་ཟེར་ཡ་མི་འདུག་བ་མེད་མེད་ཙང་ག་རེ་བདག་ཉིད་གཅིག་པུས་མྱོང་བར་འགྱུར་ཚབ་གནང་ཡ་ཡོད་མ་རེད་བ་བདག་ཉིད་གཅིག་པོའི་མྱོང་བར་འགྱུར། གཤིན་རྗེའི་ཕོ་ཉས་ཟིན་པ་ལ་གཉེན་གྱིས་ཅི་ཕན་བཤེས་ཅི་ཕན་ད་གཤིན་རྗེའི་ཕོ་ཉས་ཟིན་ད་ལ། ཡ། དེ་ཚེ་བསོད་ནམས་གཅིག་བསྐྱབས་ན། ཨ་ཐ་མ་དེ་ལ་གཤིན་རྗེའི་ཕོ་ཉས་ཟིན་དུས་སྒང་ལ་གཉེན་གྱིས་ཕན་མི་འདུག་ལོངས་སྤྱོད་ཀྱིས་ཕན་མི་འདུག་ཨ་ནི་ལུས་ཀྱིས་ཕན་མི་འདུག་ད་དེའི་ཚེ་ང་རང་ཚོ་སྐྱབས་མཁན་གཅིག་ཁོ་ན་རེད། དེ་ཚོའི་བསོད་ནམས་གཅིག་པོ་དེ་མ་གཏོགས་གཞན་ཅི་ཡོད་མ་རེད་དེ་ཚེ་བསོད་ནམས་གཅིག་བསྐྱབས་ན། ད་ང་ཚོ་ཐ་མ་དེ་ལ་སྐྱབས་མཁན་དེ་གཅིག་མི་འདུག་མི་འདུག་བ་ག་རེ་རེད། སོ་སོའི་ཚེ་འདི་ལ་བསགས་བཞག་པའི་དགེ་བ་འདུག་ཟེར་རེད། ལྷག་པར་དུ་ཨ་བྱང་ཆུབ་ཀྱི་སེམས་སེ་ཨ་སྟོང་ཉིད་ལྟ་བ་དེ་ཚོ་ཧ་ལས་པའི་ད་ཅིག་ནས་ཉམས་ལེན་ཟབ་པོ་དེ་ཚོ་ཡོད་ན་ཧ་ལས་པའི་ཡག་པོ་འདི་མ་བྱུང་ནའི་སོ་སོའི་ཚེ་འདི་ལ་སྡིག་པ་ཉུང་རུ་བསགས་དགེ་བ་མང་རུ་བསགས་ཨ་བྱང་ཚེ་སྒོ་གསུམ་ལ་ག་རེ་བྱས་པ་ནའི་དགེ་བ་འདི་ཉིན་རེ་ཉིན་རེ་རྫོགས་བྱང་དུ་བསྔོ་དགེ་བ་འདི་དཔེ་སོ་སོའི་རྒྱུད་ལ་དཔེ་དེ་འདྲའི་ཅིག་ཡོད་པའི་ཐོག་ནས་ཤི་བ་ཡིན་ན་ད་བསོད་ནམས་གཅིག་པོ་དེ་ཡོད་རེད་དེ་མིན་པ་ད་སྐྱབས་ཡུལ་ཡོད་མ་རེད་སྤྱིར་བཏང་ནམ་རྒྱུན་ང་ཚོའི་འདིའི་ལག་འོག་ལ་ད།

མགོན་པོ་བག་མེད་བདག་གིས་ནི་ད་མགོན་པོ་ཟེར་དུས་སྐྱབས་ཡུལ་རྣམས་ཟེར་བ་རེད། བག་མེད་བདག་གིས་ནི་ད་ངས་བག་མེད་དབང་དུ་སོང་ནས་འཇིགས་པ་དེ་འདྲ་མ་འཚལ་ནས་ད་ངས་དེ་འདྲའི་འཇིགས་པ་ཡོད་པ་ད་ལྟ་མ་གཏོགས་ཧ་གོ་མ་སོང་ད་ཤི་ཀི་ལ་མ་ཐུག་ཚར་བ། དེ་འདྲའི་འཇིགས་པ་ཡོད་པ་ངས་མ་ཧ་གོ་མ་སོང་ད་ཟེར་བ་རེད་མགོན་པོ་བདག་མེད་ཟེར་མགོན་པོ་ག་ཟེར་བག་མེད་བདག་གིས་ནི་འཇིགས་པ་དེ་འདྲ་མ་འཚལ་ནས་ཨང་དེ་འདྲའི་འཇིགས་པ་དེ་ཡོད་པ་ཧ་མ་གོ་ནས་ག་རེ་བྱས་རེད་ཟེར་ན་མི་རྟག་ཚེ་འདིའི་ཆེད་དག་ཏུ་སྡིག་པ་མང་པོ་ཉེ་བར་བསྒྲུབས་ད་ངོ་རེ་ཚེ་མི་རྟག་པ་རེད་ཚེ་སྐད་ཅིག་སྐད་ཅིག་འཇིག་པ་རེད་ཡིན་ནའི་ཚེ་དེ་རྟག་པ་བརྟན་པ་ཅིག་ཡིན་པ་ངོས་བཟུང་ནས་དེའི་ཆེད་དུ་ངས་ག་རེ་བྱས་རེད་སྡིག་པ་མང་པོ་ཉེ་བར་བསྒྲུབས་བཞག། འོག་ཏུ་ཟེར། ད་སྐྱེ་བོ་ཡན་ལག་གཅོད་པའི་སར་དེ་རིང་ཁྲིད་པའང་བྲེད་འགྱུར་ཏེ་ཁ་སྐམས་མིག་རྩ་ངན་ལ་སོགས་སྔ་ལས་གཞན་དུ་འགྱུར་སྣང་ད་ང་རང་ཚོ་ཤི་གི་ལ་མ་གི་རྣམ་འགྱུར་དེ་དེ་འདྲ་ཅིག་རེད་ཟེར་བ་རེད་ཤི་གི་ལ་མ་རྣམ་འགྱུར་དེ་ག་རེ་བ་རེད། སྐྱེ་བོ་ཅིག་ཡན་ལག་གཅོད་པའི་སར་ཁྲིད་འགྲོ་དུས་སྒང་ལ་ཁོ་དཔེ་ཅིག་ཧ་ལས་པའི་ཁ་སྐམ་མིག་རྩ་ཡར་གདངས་ཞེ་པོ་ཅིག་རེད་བ། དཔེར་ན་ང་ཚོ་འདི་ནས་ཕ་ཅིག་ཁྲིད། དཔེ་ཅིག་ག་རེ་ཟེར་རེ་ཅིག་ཁྲིད་རྒྱ་ནག་རྐང་ལག་གཏུབ་ཀྱི་ཡིན་ཟེར་ཅིག་ཁྲིད་ཤེས་ན།

དེ་ནས་ད་རྐང་ལག་བཅད་པའི་རྐང་ལག་མི་གཅིག་རྐང་ལག་བཅད་སའི་ས་ལ་ཕར་ཁྲིད་འདུག་པས་དེ་ལས་ང་ཚོ་ངོ་འཕྲོད་ཚད་འཇིགས་པ་ཆེ་བ་རེད། ཁོ་རྐང་ལག་ཙམ་མ་གཏོགས་གཅོད་ཀྱི་མི་འདུག་ང་རང་ཚོ་དེ་མ་རེད་ཀ་སྲོག་ཁོ་རང་བཅད་ཡག་གི་དུས་ཚོད་འདི་རེད་པ་ད་ཚོད་ནང་འཆི་བ་མི་རྟག་པའི་འཁྲིས་ལ་ང་ཚོ་ཉིན་རེ་ཉིན་རྐང་པ་འདེགས་འཇོག་བྱས་ནས་འགྲོ་བར་དེར་འཇིགས་པ་བྱེད་ཀྱི་མི་འདུག་ཨ་ཟེར་ད་དེ་དཔེ་དང་དོན་སྦྱར་གྱི་འདུག་དེ་རིང་ཁྲིད་པའང་ཁ་སྐམས་མིག་རྩ་ངན་ལ་སོགས་སྔ་ལས་གཞན་དུ་འགྱུར་སྣང་ན་གཤིན་རྗེའི་ཕོ་ཉ་འཇིགས་པ་ལ་ཤ་ཚུགས་ཅན་གྱིས་བཟུང་གྱུར་ཅིང་འཇིགས་ཆེན་ནད་ཀྱིས་ཐེབས་གྱུར་པ་རབ་ཏུ་ཉམ་ཐག་སྨོས་ཅི་དགོས་ད་དེ་དཔེ་དང་དོན་སྦྱར་ཐུབ་སོང། དེ་འདྲའི་ཅིག་ཐ་མལ་པའི་རྐང་ལག་ལ་སོགས་པ་དེ་བཅད་ཡག་གི་ས་ལ་འགྲོ་བ་འཇིགས་པ་དེ་འདྲའི་ཅིག་ཡོད་པས་ན་ང་རང་ཚོ་ད་ཅིག་དཔེ་ཅིག་སྲོག་དཔེ་ཅིག་ཡང་དེ་འདྲའི་སྲོག་འཕྲོག་ཡག་གི་དཔེ་གཤིན་རྗེའི་ཕོ་ཉའི་འཁྲིས་ལ་ཕར་རྐང་པ་འདེགས་འཇོག་བྱས་ནས་འགྲོ་དུས་རྐང་པ་འདེགས་འཇོག་བྱས་ནས་འགྲོ་བའི་སྐབས་དེ་ལ་ད་ག་རེ་ཟེར་ན་ཅིག་ཡིན་དཔེ་འཇིགས་པ་ཆེན་པོ་མི་སྐྱེ་བ་ག་པར་ཡོད་རེད་ཤ་ཚུགས་ཅན་གྱིས་བཟུང་གྱུར་ཅིང་འཇིགས་ཆེན་ནད་ཀྱིས་ཐེབས་གྱུར་པ་རབ་ཏུ་ཉམ་ཐག་སྨོས་ཅི་དགོས་ཟེར་དེ་གསུང་གི་ཡོད་ས་རེད། སུ་ཞིག་འཇིགས་ཆེན་དེ་ལས་ད་ལྟ་འཇིགས་པ་ཆེན་པོ་དེ་ལས་ཨ་ནི་ག་རེ་ཟེར་ན་སུ་ཅིག་སྐྱབས་ཡག་ཡོད་མ་རེད་སུ་ཞིག་འཇིགས་ཆེན་དེ་ལས་སུ་ཞིག་འཇིགས་ཆེན་དེ་ལས་བདག་ལེགས་པར་སྐྱོབ་པར་བྱེད་འགྱུར་ཞེས་ཟེར། ད་དེ་འདྲའི་ཚེ་ན་ད་ང་འཇིགས་པ་ཆེན་པོ་དེ་ལས་སུས་སྐྱབས་ཀྱི་རེད་ཟེར་ན་ཨ་ཕྱོགས་བཞིར་སྐྱབས་དག་འཚོལ་གི་རེད་ཟེར་གྱི་འདུག་བ། བྲེད་ཤ་ཐོན་པའི་མིག་བགྲད་ཟེར་གྱི་འདུག་བ། བྲེད་ཤ་ཐོན་པའི་མིག་ཟེར་དུས་ང་ལ་ང་དེ་འདྲའི་ཡོང་དུས་བ་ཕྱུགས་དུད་འགྲོ། བ་ཕྱུགས་དུད་འགྲོ་མར་བཤན་པའི་མར་ཞིག་གིས་རིས། ཨ་རིས་ནི་ཨ་འདིས་ཐག་པ་དེ་འདྲའི་ཚུར་བསྡམས། ཨ་གྲི་དེ་འདྲའི་བརྡར་བྱས་ཨ་ཁོའི་འཁྲིས་ལ་ཕར་ཅིག་འགྲོ་དུས་ང་ཨ་ཁོ་དེའི་ཚེ་མིག་ཆེན་པོ་ཞིག་གདངས། ཨ་མིག་ནི་མིག་ཆུ་འཁྲུག་འཁྲུག་དེ་འདྲའི་མིག་ཅིག་འདུག་བ་དེའི་མིག་དེ་ལ་ག་རེ་བྲེད་ཤ་ཐོན་པའི་མིག་ཟེར་གི་རེད། ཧ་ལས་པའི་དངངས་སྐྲག་དང་འཇིགས་སྣང་སྐབས་ཀྱི་ག་རེ་མིག་ལྟ་སྟངས་དེ་ལ་ག་རེ་བྲེད་ཤ་ཐོན་པའི་མིག་ཟེར་གོ་རེད་ད་ང་ཚོ་དེ་འདྲའི་འབྱུང་འགྱུར་བ་ཞིག་ལ་མ་དེ་འདྲའི་འབྱུང་འགྱུར་བ་བྱས་ཙང་ད་ག་རེ་བྲེད་ཤ་ཐོན་པའི་མིག་བགྲད་ནས་ཨ་དེའི་ཚེ་ག་རེ་ཕྱོགས་བཞི་ལ་ཕར་སྐྱབས་འཚོལ་གོ་རེད་བསམ་སྟངས་ནི་ད་ཉེས་པའི་ང་དཔེ་ཅིག་སྐྱབས་མཁན་དེ་སུ་འདུག་བསམ་ཕར་ཚུར་ང་ཚོ་ལྟ་ཡོང་དུས་ང་ལ་དེའི་ཚེ་ད་སྐྱབས་རྩ་བ་ནས་ཡོད་མ་རེད་ཕྱོགས་བཞིར་སྐྱབས་ད་སྐྱབས་མེད་མཐོང་ནས་ནི་ད་དེའི་ཚེ་སྐྱབས་རྩ་བ་ནས་མེད་པའི་ཙང་ག་རེ་བྱེད་དགོས་རེད་དེ་ནས་ཀུན་ཏུ་ཡི་མུག་འགྱུར་ད་སེམས་དེ་དཔེ་འཇིགས་སྣང་ཡོད་པའི་སྐབས་ད་ད་དུང་དཔེ་སེམས་ཡི་མུག་ནས།

ད་ཚེ་འདི་ལ་ཉམས་ལེན་མེད་ཅེས་ན་ཡོད་ཨ་ཁོང་ཡོད་ཨ་མ་རེད་ཨ་ན་ལྷག་པར་དུ་ཚེ་འདི་ལ་བྱས་བཞག་པའི་སྡིག་པ་དེ་ཡིད་ལ་དྲན་དུས་ཀྱང་དངངས་སྐྲག་དང་འཇིགས་སྐྲག་ད་ད་ལྟ་ཡོང་གི་འདུག་ཨ་དེ་ཇི་མ་ཇི་བཞིན་ཡོང་དགོས་ཡོད་ཟེར་རེད་ད་ང་ཚོ་སྐྱེ་བ་སྔོན་མ་མང་པོ་ཤི་ཚར་རེད་དེ་དྲན་གི་མི་འདུག་ཨ་དངོས་གནས་བྱས་ན་ད་དེ་ཚོ་དཔེ་ཅིག་ཤི་ཁ་མ་ད་ག་རང་ཡོང་གི་ཡོད་ཟེར་རེད་ལྷག་པར་དུ་ཤི་ཁ་མའི་རྣམ་ཤེས་དེ་ཧ་ལས་པའི་དྲན་པ་གསལ་པོ་ཞེ་པོ་ཅིག་འོག་རེད་ཟེར་འདུག་ཨ། ད་མི་རྒན་པོ་རེ་ཆགས་ང་ཚོ་ཅིག་ངོ་འཕྲད་བྱས་ན་དབང་པོ་ཚིག་འདི་གོ།

ཨོ་དེ་འདྲ་སོང་ཙང། ད་ང་ཚོ་ཤི་ཡ་ནི་ཆ་ཚང་ཡོད་རེད་བ། ང་ཤི་གི་མེད་སང་སང་རྩ་བ་ནས་ཡོད་མ་ཤི་ཡ་ཡོད་པ་ཡིན་ཙང་དེ་ཡང་ནམ་ཤི་ངེས་མེད་རེད་འདུག་བ། དེ་ནས་ང་ཚོ་ཅིག་རྒན་གཞོན་བང་རིམ་ཡོད་མ་རེད་མཚན་ཐོ་བང་རིམ་མིན་འདུག་བ། ད་གྲྭ་ཚང་རེ་ནི་མཚན་ཐོ་བང་རིམ་རེ་ཡོད་རེད་བ་ཅིག་འདུག་བ་ཅིག་སྤྲད་དུས་གང་སྔོན་ལ་མཚན་ཐོ་བང་རིམ་དུ་སྔོན་ལ་སྔོན་ལ་ཕྱིན། ཨང་འདུག་བ་ཅིག་ཐོབ་ཐང་རེ་སླེབས་དུས་མཚན་ཐོ་བང་རིམ་སྔོན་ལ་ཕྱིན་ལས་ཀ་རེ་ནི་མཚན་ཐོ་བང་རིམ་ཡོད་རེད་བ། འཆི་བ་མི་རྟག་པ་ཁ་ཐུག་མཚན་ཐོ་བང་རིམ་ཡོད་མ་རེད། མ་རེད། ཨང་མཚན་ཐོ་བང་རིམ་ཡོད་ན་ཡང་མཚན་ཐོ་གཞོན་པ་དང་སེམས་ལྷོད་ལྷོད་རེད་བ། མཚན་ཐོ་བང་རིམ་མིན་འདུག་རྒན་གཞོན་བང་རིམ་མིན་འདུག་ན་དང་མི་ན་བའི་ཁྱད་པར་མིན་འདུག།

ཐོས་བྱུང་དང་ག་ཚད་ཐོས་པའི་ཚད་བརྟན་པོ་ཡོད་མ་རེད་ད་ང་ལ་ང་ཚོ་འཆི་བ་མངོན་དུ་གྱུར་ཡོང་དུས་ང་ལ་ཆ་ཚང་དྲན་པ་འཐོར་འགྲོ་གི་རེད་བསམ་བྱུང་ད་ཇི་ལྟར་ཐོས་བྱུང་དང་བསམ་བྱུང་ནི་བསམ་བྱུང་དེ་བརྟན་པོ་རེད་ཡིན་ནའི་ཧ་ལས་པའི་བརྟན་པོ་ཡོད་མ་རེད་ད་བརྟན་ཤོས་དེ་ག་རེད་ཟེར་ན་སྒོམ་བྱུང་རེད་ཚེ་འདི་ལ་ཉམས་ལེན་ག་རེ་བྱས་ཏེ་མྱོང་བ་བཏོན་ནས་ཕར་ཅིག་སེམས་དེ་ལ་ཕར་ཅིག་ང་ཚོ་མོ་ཅིག་བག་ཆགས་བརྟན་པོ་ཅིག་མྱོང་བ་ཡག་པོ་ཅིག་བཏོན་དེ་འདྲའི་ཐོག་ནས་བཞག་པ་ན་ད་འདི་བརྟན་པོ་ཞིག་ད་ཕྱི་ཡང་ཕན་ཡང་ཡོད་བཞིན་མེད་ནི་དེ་ག་རེད་ཐོས་བྱུང་བསམ་བྱུང་སྒོམ་བྱུང་ནས་སྒོམ་བྱུང་དེ་ཡིན་ཟེར་རེད། བྱས་ཙང་ད་སྒོམ་བྱུང་ཟེར་ན་ཧ་གོ་ཡོད་རེད་བ་ད། སྒོམ་ཉམས་ལེན་བྱས་ནས་སོ་སོའི་སེམས་རྒྱུད་ལ་བག་ཆགས་ཡག་པོ་བཞག་ནས། དཔེ་ཅིག། སོ་སོའི་བློ་ཡི་བྱིངས་ཤིག་རབ་ཏུ་ཉམས་ལེན་འདི་ངང་ལ་སྤུངས་འགྲོ་དོན་དག་སྒོམ་བྱུང་གི་མྱོང་བ་གང་ལ་གང་འཚམ་ཐོན་དགོས་རེད་བ། ཨོ་དེ་རེད་དེ་ཚེ་ན། དེ་ཡིན་ཙང་ག་ནས་འཕྲོས་རེད་ད། གནས་དེར་སྐྱབས་ཡོད་མ་ཡིན་དེ་ཚེ་བདག་གིས་ཇི་ལྟར་བྱ། ད་འདི་འཆི་བ་མི་རྟག་པ་དང་ག་རེ་རེད་གཉིས་ཀ་ལ་ཡག་པོ་འདྲེས་སོང། ད། འདི་གང་དུ་འཆི་བ་མི་རྟག་པ་དམིགས་བསལ་ལོགས་སུ་མེད་པ་ཡིན་ཙང་འདི་འཆི་བ་མི་རྟག་པ་ཆང་ཆ་ཚང་ཡོང་གི་འདུག་ག། འཆི་བ་དགུ་ཕྲུགས་བསམ་པ་ད་ལྟ་ཡོང་སོང་འཆི་བའི་རྣམ་པ་བསྒོམ་པ་འདི་ཡོང་གི་འདུག་ག། ཧ་ལས་པའི་ད་ཅིག་ཞེ་པོ་ཡག་པོ་འདུག་ག།

དེ་ལས་པེ་ཅིག་པཱ་ཅིག་ཏཱ་ཅིག་བྷཱ་ཅིག་ཐ་ཡག་དང་འབད་བརྩོན་ཅན་ད་ག་ཟེར་ན་འགྱོད་སེམས་ཤུགས་དྲག་པོ་ཅིག་ག་རེ་གཉེན་པོ་སུན་ག་ཟེར་ན་རྣམ་པར་སུན་འབྱིན་པའི་སྟོབས་ས་དང་དེ་ནས་རྟེན་གྱི་སྟོབས་འདི་རེད་བ། ད་རྟེན་གྱི་སྟོབས་ཟེར་འདུག་པ་ནམ་རྒྱུན་རྟེན་གྱི་སྟོབས་དེ་ལ་གཉིས་བཞག་པ་རེད་སྐྱབས་འགྲོ་དང་སེམས་བསྐྱེད་གཉིས་རེད་ད་འདི་སྐབས་འདི་ལ་གཙོ་བོ་སྐྱབས་འགྲོ་འདི་གཙོ་བོ་གསུང་དགོས་པའི་བཟོ་ཅིག་འདུག་ད་དེ་བས་རྒྱལ་བ་འགྲོ་བའི་མགོན་ད་ང་ཚོ་ད་རྒྱུ་མཚན་དེ་བས་ཕྱིར་ན་ད་སྐྱབས་བཅོལ་ས་གཅིག་མེད་དོ་མི་འདུག་ད་འདི་ནས་ད་ཕྱི་བོ་བླ་མ་དེ་ཕྱི་དྲགས་རེད་དེ་བས་རྒྱལ་བ་འགྲོ་བའི་མགོན་འགྲོ་བ་སྐྱོབ་པའི་དོན་བརྩོན་པ་སྟོབས་ཆེན་འཇིགས་པ་ཀུན་སེལ་དེ་རིང་ཉིད་ནས་སྐྱབས་མཆི་ཟེར་འདུག་པ།

ད་སྡིག་པའི་མི་ཚེ་བར་འཕྲོ་བརླག་ཤིང་ཚར་བ། སོ་སོའི་དཔེ་ཅིག་བདག་གིས་སྡིག་ཐེར་ཉམས་ལེན་བླུ་གུ་བླུ་གུ་བླུ་གུ་བྱེད་ན་ཨང་ཡར་ལས་དུས་གང་དགེ་བཤེས་དང་ཨང་དཔེ་ཆ་ཆེ་ཐང་ཐང་ཚད་ཐུང་བྱས་ཆོག་ཆོག་ཡོག་རེད་རྨང་གཞི་བརྟན་པོ་མགོ་ནས་བཟོས་ཚར་བ། ཨ་ནི་དཔེ་ཅིག་ཡག་པོ་ཡོག་རེད་མ་གཏོགས་པའི་ཨང་ཇོ་མོ་ཇོ་མོ་ཟེར་དེ་ཡོང་ཡ་ཡོག་མ་རེད་ཨང་ཆོས་སྦྱིན་འཆི་བ་འཆི་བ་ངེས་པ་མི་འདུག་བ་ཉེན་འདི་རེད་ཉེན་གལ་སྲིད་འཆི་བ་གང་ལ་མི་ཚེ་ཨོ་བསྡད་པའི་དབང་དུ་བཏང་པས་ནི།

འཆི་བ་མི་རྟག་པར་འཇིགས་རེད་འཇིགས་རྒྱུ་བ་དེ་རེད་བདག་ནི་འཇིགས་པས་རྣམ་སྐྲག་ནས་ཀུན་ཏུ་བཟང་ལ་བདག་ཉིད་འབུལ་འཇམ་པའི་དབྱངས་ལ་བདག་གིས་བདག་གི་ལུས་འདི་དབུལ་བར་བགྱི་ད་ཡང་ལུས་དབུལ་དབུལ་དུ་ཐུགས་རྗེས་སྤྱོད་པ་མ་འཁྲུལ་བ་སྤྱན་རས་གཟིགས་དབང་དེ་ལ་ཡང་ཨ་ཉམ་ཐག་ང་རོས་འོ་དོད་འབོད་སྡིག་ཅན་བདག་ལ་སྐྱབས་སུ་མཆི་བ་ད་སྡིག་ཅན་བདག་ལ་སྐྱབས་སུ་མཆི་ཕ་གི་ནམ་རྒྱུན་ང་ཚོས་འདི་སྐྱབས་འགྲོའི་འོག་ལ་གསུངས་ཡོད་པ་འདི་དཔེ་ཅིག་སྤྱོད་འཇུག་རྒྱལ་སྲས་ཆེན་པོ་ཞི་བ་ལྷས་གསུངས་ཡོད་ཟེར་བ་སྡིག་ཅན་བདག་ལ་སྐྱབས་སུ་མཆི་འཕགས་པ་ནམ་མཁའི་སྙིང་པོ་དང་ས་ཡི་སྙིང་པོ་དང་ནི་ཐུགས་རྗེ་ཆེ་བ་ད་འདི་འདི་རེད་ཉེ་བའི་སྲས་ཆེན་བརྒྱད་འདི་ཆ་ཚང་ཡོང་གི་མེད་འགྲོ་བསམ་ས་རེད་ཤག། འཕགས་པ་ནམ་མཁའི་སྙིང་པོ་དང་ས་ཡི་སྙིང་པོ་དང་ཐུགས་རྗེ་ཆེ་མགོན་ཐམས་ཅད་སྐྱབས་ཚོལ་སྙིང་ནས་འོ་དོད་འབོད་གང་ཞིག་མཐོང་ན་གཤིན་རྗེ་ཡི་ཕོ་ཉ་ལ་སོགས་སྡང་བ་རྣམས་སྐྲག་ནས་ཕྱོགས་བཞིར་འབྱེར་བྱེད་པ་རྡོ་རྗེ་ཅན་ལ་སྐྱབས་སུ་མཆི་ཕྱག་ན་རྡོ་རྗེ་ཡོད། ནམ་རྒྱུན་ང་ཚོ་སྤྱོད་འཇུག་ན་ཡོད་པ་སྤྱོད་འཇུག་སྨོན་ལམ་ན་ག་ཟེར་ན། ཆུ་བོ་རབ་མེད་མེ་དོང་ཤ་ཀུན་ཞིག་གྱུར་འགྲོ་བ་ན་ག་ཟེར་ན།

འོ་དེ་རེད། དེ་ལ་སྨན་པ་ཐམས་ཅད་ད་དེ་འདྲ་བའི་སྨན་འདི་དམ་པའི་ཆོས་ཀྱི་བདུད་རྩི་རེད། དམ་པའི་ཆོས་ཀྱི་སྨན་བདུད་རྩི་བསྟེན་མཁན་དེ་སུ་རེད་སྨན་པ་མཁས་པ་དེ་སུ་རེད་ཟེར་ན་དེ་ལ་སྨན་པ་མཁས་པ་དེ་སུ་རེད་ཐམས་ཅད་མཁྱེན་པ་རེད་སངས་རྒྱས་ཉག་གཅིག་རེད་གསུངས་རེད། ད་ཟུག་རྔུ་ཐམས་ཅད་འབྱིན་པ་ཡི་བཀའ་ལྟར་མི་བྱེད་སེམས་པ་ནི། ད་ང་རང་ཚོ་ཟུག་རྔུ་ཟེར་ན་སྡུག་བསྔལ་གོ་རེད་སྡུག་བསྔལ་ཐམས་ཅད་ཕར་མེད་པར་བཟོ་ཡག་གི་བཀའ་འདི་བཅོམ་ལྡན་འདས་བཀའ་འདི་རེད་པ། སྡུག་བསྔལ་ཐམས་ཅད་མེད་པར་བཟོ་ཡག་བཀའ་དེ་ལ་བཅོམ་ལྡན་འདས་བཀའ་མ་གཏོགས་ཡོད་མ་སངས་རྒྱས་བཀའ་མ་གཏོགས་ཡོད་མ་བྱས་ཙང་སྡུག་བསྔལ་ཟུག་རྔུ་ཐམས་ཅད་འབྱིན་པ་ཡི་བཀའ་དེ་ག་རེ་བཅོམ་ལྡན་འདས་བཀའ་རེད་ང་རང་ཚོ་དེ་འདྲའི་བཅོམ་ལྡན་འདས་བཀའ་ལྟར་མར་བྱེད་ཀྱི་ཡོད་མ་རེད་ད་མདོར་བསྡུས་ན་ཟུག་རྔུ་ཐམས་ཅད་འབྱིན་པ་བཀའ་ལྟར་མི་བྱེད་སེམས་པ་ནི་ཤིན་ཏུ་གཏི་མུག་སྨད་པའི་གནས་ད་ཧ་ལས་པའི་ཅིག་ཐབས་སྡུག་པོ་ཅིག་རེད་གསུངས་པ་རེད་འོ་འདུག་སེ་རེད་བྱས་ཙང་བཅོམ་ལྡན་འདས་ད་མདོར་བསྡུས་ན་ག་རེ་གཉེན་པོ་ག་རེ་བསྟེན་དགོས་འདུག་ཉོན་མོངས་རང་རང་གི་གཉེན་པོ་བཅོམ་ལྡན་འདས་ཀྱི་མདོ་རྒྱུད་བསྟན་བཅོས་ན་གསུངས་བཞིན་པའི་གཉེན་པོ་དེ་བསྟེན་དགོས་རེད་ད་རྡོ་དོན་སྟོང་ཉིད་ལྟ་བ་བསྒོམ་ཡག་ད་དེ་འདྲས་མ་བྱུང་བས་ནི་ཉོན་མོངས་རང་མཚན་རང་རང་གི་གཉེན་པོ་འདུག་སེ་ཕར་བསྟེན་ནས་ཉོན་མོངས་མར་ཤུགས་ཆུང་དང་དེ་ནས་ཉོན་མོངས་ཐམས་ཅད་ཀྱི་གཉེན་པོ་ག་རེ་སྟོང་ཉིད་ལྟ་བ་འདུག་སེ་བསྒོམས་པས་ན་ད་དཔེ་ཉོན་མོངས་མེད་པ་བཟོ་དགོས་རེད་ད་ང་ཚོ་གཙོ་བོ་སྡིག་པ་མི་དགེ་བ་འདུག་སེ་དགེ་བའི་མེད་པ་བཟོ་དགོས་རེད་བ་འདུག་སེ་ད་དཔེ་ག་རེ་གསུང་དགོས་རེད། ཤིན་ཏུ་གཏི་མུག་སྨད་པའི་གནས་ཟེར་གཡང་ས་ཐ་མལ་ཆུང་ངུ་ལའང་བག་ཡོད་གནས་པར་བྱ་དགོས་ན་དཔག་ཚད་སྟོང་དུ་ལྷུང་གཡང་ས་ཡུན་རིང་གཡང་སར་སྨོས་ཅི་དགོས་ད་ང་ཚོ་མི་ཅིག་མི་ཅིག་གིས་དཔེ་ཐོག་ཁང་མཐོ་པོར་ཕྱིན་དཔེ་མདོ་ཁང་ཐོག་ཁང་མཐོ་པོར་ཕྱིན་དེ་ནས་མར་ཟུར་ལ་ཕྱིན་ནས་ཞེ་པོ་དངངས་སྐྲག་བྱེད་ཀྱི་རེད་བ།

རྟག་འཛིན་སེམས་ཀྱི་སྐྲས་ཤིག་ན་སྐྲས་གཉིས་སུ་བརྗོད་ཡོད་མ་རེད་སང་ཉིན་འཆི་གི་མ་རེད་གནངས་ཉིན་འཆི་གི་མ་རེད་དུ་བསྡད་དེ་རེད་པ། བྱས་ཙང་ད་དངོས་འབྲེལ་བྱས་ན་དང་པོ་འཆི་བ་ལས་འཇིགས་པོ་སྐྱེ་དགོས་རེད། དངོས་འབྲེལ་བྱས་ན་མཁས་པ་ཡིན་ན་དང་པོ་འཆི་བ་ལས་འཇིགས་པོ་སྐྱེ་དགོས་འདུག་བ། མཁས་པ་དེ་ཚོ་དང་པོ་འཆི་བ་ལས་འཇིགས་ཐ་མ་དེར་ག་རེ་མི་འཇིགས་པ་ཡོང་གི་འདུག་ང་ཚོ་བླུན་པོ་དེ་ཚོ་དང་པོ་འཆི་བ་ལ་སྣང་བ་མེད་པ་དུ་བསྡད་བག་ཡོད་ཚུལ་ཡོད་དེ་ཐ་མ་དེ་ལ་འཇིགས་ཀྱི་རེད་འདི་རེད་བླུན་པོའི་རྟགས་འདི་རེད་བླུན་པོའི་རྟགས་དེ་འདི་རེད་བླུན་རྟགས་ཡིན་པའི་རྟགས་ག་རེ་དང་པོ་འཆི་བ་ལ་བག་ཡོད་སྣང་མེད་ཅེས་ཁོ་ཧ་གོ་གོ་བར་དུ་ད་དུང་བག་ཡོད་ཞེས་པ་བར་དག་ཁོ་བདག་ཡ་རེད་འཁྲབ་མ་རེད་འཁྲབ་རྒྱུ་དེ་ཤི་གི་ལ་མང་འཇིགས་པོ་ཆེ་པོ་ཞིག་འདུག་ཨང་དངོས་འབྲེལ་འདི་མི་བླུན་པོ་འདི་རེད་ཟེར་གི་འདུག་ང་རང་ཚོ་འདྲ་པོ་ཞིག་ད་མཁས་པ་ཡིན་ན་ག་རེ་དང་པོ་འཇིགས་པོ་སྐྱེ་བཅུག་ཨང་ཐ་མ་ལ་ག་རེ་ཤི་གི་ལ་མང་མ་འཇིགས་པོ་ཅིག་ཡོད་རེད་དེ་འདི་གསུངས་རེད་པ་རྗེ་བཙུན་མི་ལ་རས་པས་གསུངས་རེད་པ། ང་འཆི་བར་འཇིགས་ནས་རི་ལ་བྲོས། ད་འཆི་ཡང་ང་ཡང་ད་འཆི་ཡང་ད་ག་རེ་ང་ཉམ་ང་མེད་གསུངས་རེད་ང་དང་པོ་འཆི་བར་འཇིགས་ནས་ཧ་ལས་པའི་འཇིགས་སུ་ང་རི་ལ་བྲོས་ཤིང།

ང་འཆི་ནས་དང་པོ་སྐྲག་ཏུ་བཅུག། ད་འཆི་ཡང་ཉམ་ང་མེད་ཟེར་ཚིག་འདི་ལབ་བཞིན་བྲིས་པ། ཨོ། དེ་ནས་སྟོབས་ཆེན་འཇིགས་པ་ཀུན་སེལ་ད་འདི་ཕྱིན་ཚར་ཞེས་བསྒོ་ཡང། དེ་ལས་ཇི་ལྟར་ངེད་ཀྱིས་གདོན་མི་ཟ་བར་མེད་འགྱུར་ན་ཅི་ད་ཅི་ཕྱིར་བདག་ཡིད་བདེ་བར་འདུག་ད། ཁྱེད་རང་ཚོ་ད་དུང་པས་ཅི། ང་རང་ཚོ་ད་ད་དུང་ཡིད་ལྷོད་ལྷོད་སྡོད་ཡག་མི་འདུག་ཨ་བདག་ཡིད་ཅི་ཕྱིར་བདེ་བར་འདུག་སྔོན་ཆད་མྱོང་སྟེ་ཞིག་པ་ལས་བདག་ནི་ལྷག་པ་ཅི་ཡོད་ན་བདག་ནི་དེ་ལྟར་མངོན་ཞེན་བླ་མའི་བཀའ་དང་འགལ་བར་བྱས་བདག་ནི་དེ་ལྟར་མངོན་པར་ཞེན་ནས་ད་ཚེ་འདི་ལ་མངོན་པར་ཞེན་པས་ཨོང་ག་རེ་བྱེད་དོ་བླ་མའི་བཀའ་དང་འགལ། བདག་ལ་ལྷག་པ་ཅི་ཡོད་ན་བདག་ནི་དེ་ལ་མངོན་ཞེན་ནས་ཚེ་འདི་ལ་མངོན་པར་ཞེན་ནས་རེད་པ་ག་རེ་ཅིག་བདག་བླ་མའི་བཀའ་དང་འགལ་བ་བྱས་ད་མདོ་དོན་བླ་མས་ཇི་སྲིད་མ་བྱེད་མ་བྱེད་ཀྱང་ཞེས་བདེ་བར་ང་ཚོས་བྱས་དེས་ན་བླ་མའི་བཀའ་དང་འགལ་བ་བྱས་གསོན་ཚེ་འདི་དང་དེ་བཞིན་དུ་ད་གསོན་ཚེ་འདི་དང། གསོན་པའི་ཚེ་འདི་དང་དག་ན་ཞེས་དེ་བཞིན་དུ་གཉེན་དང་བཤེས་རྣམ་སྤངས་ནས་གཅིག་པུ་ག་ཤེད་འགྲོ་དགོས་ན་ད་བླ་མའི་བཀའ་དང་འགལ་བ་བྱས་ཚེ་འདི་ལ་ཡང་བླ་མའི་བཀའ་དང་འགལ་བས་བླ་མ་དང་བྲལ་གྱི་རེད་དེ་ཙམ་དུ་མ་ཟད་གཉེན་དང་བཤེས་པ་རྣམ་སྤངས་ནས་མཐར་དེ་ག་རེ་རེད་སོ་སོ་གཅིག་པུ་ག་ཤེད་ག་པར་འགྲོ་མིན་ཧ་མ་གོ་བ་ཆགས་འགྲོ་གི་རེད།

སྡིག་པ་མི་དགེ་བ་ལས་འབྲས་བུ་སྡུག་བསྔལ་འབྱུང་རྒྱུ་ཡོད་པ་དེ་དགེ་བ་ལས་འབྲས་བུ་བདེ་བ་འབྱུང་རྒྱུ་ཡོད་པ་དེ་འདྲ་ཅིག་བསམ་བཏང་ནས་ད་གཉེན་པོ་བསྟེན་དགོས་རེད་འདི་ཉིད་འབའ་ཞིག་བསམ་པའི་རིགས་བདག་ནི་མི་ཤེས་གཏི་མུག་པས་རང་བཞིན་ཁ་ན་མ་ཐོའམ་བཅས་པའི་སྡིག་པ་གང་ཡིན་པ་གང་ཡང་རུང་བ་བགྱིས་པ་རྣམས་མགོན་པོའི་སྤྱན་སྔར་མངོན་སུམ་ཐལ་སྦྱར་སྡུག་བསྔལ་འཇིགས་སེམས་ཡང་ནས་ཡང་དུ་ཕྱག་འཚལ་ཏེ། དེ་དག་ཐམས་ཅད་བཤགས་པར་བགྱི་ད་དེ་ཡན་ཆད་ད་དེ་ང་ཚོ་བཅས་པའི་ཁ་ན་མ་ཐོ་རང་བཞིན་ཁ་ན་མ་ཐོ་བཞི་པོ་འགོད་དེ་འདི་གསུངས་པ་རེད་ད་དེ་ནས་ཐ་མ་དེ་ག་རེ་ཉེས་པ་སླར་ལྡོག་པའི་སྟོབས་དེ་རེད།

ཅིག། དང་པོ་དུག་ཁོང་དུ་སོང་བའི་འགྱོད་པ་སྐྱེ་བཅུག་དེའི་གཉེན་པོ་བྱས་བཤགས་སྡོམ་རྣམ་པར་དག་པ་བྱས་ཕྱིན་ཆད་ཉེས་སྡིག་པོ་དེ་སྲོག་ལ་བབས་ཀྱང་བྱེད་ཀྱི་མིན་ཟེར་སྡོམ་སེམས་བྱེད་ཡག་དེ་རེད་སླན་ཆད་བདག་གིས་ཡོང་མི་བགྱིད། འོ་དུ་སེ་ད་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་ག་རེ་སྡིག་པ་བཤགས་པའི་ལེའུ་སྟེ་གཉིས་པའོ། དུ་བྱས། ད་ནི་ད་ག་སུ་རུ་རུས་ཟོས་ཤེས་ཀྱང་བྱང་དུས་སུ་རེ་ཟེར་བ། ད་ག་རེ་ཙམ་གང་ཚེ་སྡིག་པོ་མང་པོ་ཡོད་རེད་ཁ་སང་ཞུས་ཚར་ཡིན་པ། ད་སྡིག་པོ་དེ་ཉིན་རེ་ཉིན་རེ་ངེས་པར་དུ་བཤགས་སྡོམ་བྱས་ན་ཡག་པོ་ཡོད་རེད་མ་གཏོགས། སང་བྱེད་གནངས་བྱེད་སིང་གོ་ནའི་དམ་ཚིག་དུས་ན་བྱས་དང་མ་བྱས་མི་སྡོད་པས་གློ་བུར་ཚེ་ལ་ཡིད་མི་བརྟན་གསུངས་ཚར་སོང། གཉེན་པོ་སྟོབས་བཞི་ཚང་བའི་སྒོ་ནས་བཤགས་སྡོམ་བྱས་ན་སྡིག་པོ་འདག་གི་རེད་ད་གཉེན་པོ་སྟོབས་བཞི་དེ་ད་གིན་གསུངས་ཚར་སོང། སྟོབས་བཞི་འདི་ག་རེ་རེད་དོ། རྟེན་གྱི་སྟོབས། རྣམ་པར་སུན་འབྱིན་པའི་སྟོབས། གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས། ཉེས་པ་སླར་ལྡོག་པའི་སྟོབས། ད་རྟེན་གྱི་སྟོབས་འདི་ག་རེ་ཟེར་ན་སྐྱབས་འགྲོ་དང་སེམས་བསྐྱེད་གཉིས་རེད། ང་ཚོ་སྡིག་སྦྱོང་ག་རེ་བྱས་དང་པོ་སྐྱབས་འགྲོ་དང་སེམས་བསྐྱེད་ངེས་པར་བྱེད་དགོས་རེད། སྐྱབས་འགྲོ་སེམས་བསྐྱེད་གཉིས་རྟེན་གྱི་སྟོབས་ཡིན་ན་ག་རེ་ཟེར་ན། ང་རང་ཚོ་སྡིག་པ་འདི་བསགས་ས་དེ་ཡུལ་གཉིས་ངེས་པ་རེད། ཡང་ན་ག་རེ་ཟེར་ན་སེམས་ཅན་ཡང་ན་ག་རེ། དཀོན་མཆོག་དཀོན་མཆོག་དང་སེམས་ཅན་གང་རུང་ལ་མ་བརྟེན་སྡིག་པ་བསགས་ཡོད་མ་རེད། ཅོག་ཙེ་ལ་སྡིག་པ་བསགས་ཡོད་མ་རེད་ཅོག་ཙེ་ལ་བརྟེན་སྡིག་པ་བསགས་ཡོད་རེད་པས།

དེ་ནས་ག་རེ་གཉིས་པ། རྣམ་པ་སུན་འབྱིན་པའི་སྟོབས་དེ་རེད། གལ་ཆེ་ཤོས་དེ་རྣམ་པ་སུན་འབྱིན་པའི་སྟོབས་དེ་རེད། ད་རྣམ་པ་སུན་འབྱིན་པའི་སྟོབས་དེ་ང་རང་ཚོ་སྡིག་པ་ག་རེ་སྤྱད་པ་དེ་འགྱོད་ཡིད་ལ་བཞག་ནས་ད་ཚེ་འདི་ལ་མང་པོ་བྱས་ཡོད་པ་ང་རང་ཚོ་དཔེ་མང་པོ་བྱས་ཚར་རེད་དེ་མ་ཡིན་པའི་སྐྱེ་བ་སྔ་མ་དེ་འདྲ་བྱས་ཡོད་རྒྱུ་རེད་བརྒྱ་ཆ་བརྒྱ་བྱས་ཡོད་རྒྱུ་རེད་བསམ་སོ་སོས་དཔེ་ཅིག་བསམ་བཏང་ནས་ཨ་ནི་ཅིག་སྡིག་པ་དེ་ཚོ་ཡིད་ལ་བཞག་ནས་སྡིག་པ་དེ་ལ་ཉེས་དམིགས་གསུངས་ནས་དེ་དུག་ཁོང་དུ་སོང་བའི་སྡིག་པ་དེ་བསགས་པ་དེ་ལ་ག་རེ་རེད་དུག་ཁོང་དུ་སོང་བ་ལྟ་བུའི་འགྱོད་པ་དགོས་ཀྱི་རེད་གསུངས་རེད། ད་དུག་ཁོང་དུ་སོང་བའི་འགྱོད་པ་ཟེར་ན་ཧ་གོ་གི་རེད་བ།

བཏུང་ཡོད། ཨང་དེ་གསུམ་གྱི་ཁ་ལག་དུས་མཉམ་དུ་ཟ། ཟ་ནས་ཁ་ལག་ཟས་ཚར་བའི་རྗེས་ལ་དེ་ནས་གང་ཟག་གཅིག་ད་ག་རང་ལ་ཟ་ཁང་དེ་ནང་ལ་དུག་དེ་སྨིན་རེད་དུག་ཟས་པའི་ཟ་དུག་དེ་སྨིན་རེད་བ་སྨིན་ནས་ད་ག་རང་ཁོ་ཤི་རེད་དཔེ་བཞག་པ་རེད་ད། དེ་ནས་གང་ཟག་གཉིས་པ་དེ་དེའི་ཚེ་དུག་སྨིན་སྨིན་ནས་ཁོ་ན་ཟུག་ཞེ་པོ་ཅིག་བཏང་ཡིན་ནས་དུག་དེ་སྨིན་ནས་ན་ཟུག་ཞེ་པོ་བཏང་པ་ཙམ་མ་གཏོགས་ཁོ་ག་རེ་སྲོག་ཆད་ཡོད་པ་མ་རེད་དེའི་ཚེ།

ཚིག། ཐག་གཅོད་བྱ་རེད། འོག་ཏུ་བྱས། ད་དེ་ནས་ག་ཟེར་ན། གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་འདི་སྟོབས་གསུམ་པ་འདི་རེད་པ། ད་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་གསུམ་པ། སྡིག་པ་ག་རེ་ག་རེ་བཤགས་དགོས་ན་སྡིག་པ་དེ་ལ་བརྟེན་ནས་གཉེན་པོ་གཅིག་རེད། དཔེར་ན་ང་ཚོ་དེ་གཉེན་པོ་དེ་ལ་འདྲ་མི་འདྲ་ཡོང་གི་རེད། རྡོ་རྗེ་སེམས་དཔའི་སྒོམ་བཟླས་བྱས་ནས་བདུད་རྩི་འབེབས་སྦྱང་བྱས་ནས་གཉེན་པོ་གཅིག་འགྲོ་གི་རེད། རྐྱང་ཕྱག་འབུལ་ནས། ཨ་ག་རེ་ཟེར་ན། སངས་རྒྱས་སོ་ལྔ་པའི་སངས་རྒྱས་སོ་སོ་ལྔའི་མཚན་འབོད་ནས་ཡང་ཕྱག་འཚལ་ནས་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་རེད། ད་དེ་ནང་བཞིན་འདི་ག་རེ་གསུངས་སོ།

ང་ཚོ་ཞིག་བྱ་བ་ཆེ་ཤོས་གཉིས་ཡོད་རེད་གཅིག་ག་རེད་ཟེར་ན། གཅིག། གཉེན་པོ་སྟོབས་བཞི་བཞིས་སྡིག་པ་སྦྱང་ཡ་དེ་ཉིན་མོ་ཉིན་མོ་གཅིག་སྡིག་པ་མང་པོ་བསགས་ཤེས་རེད་པ་གཅིག་ག་རེད་ཟེར་ན་བསྔོ་བ་བྱེད་ཡ་དེ་རེད་མཐའ་མའི་ང་ཚོ་ཅིག་ཉིན་རེ་གཅིག་དགེ་སྦྱོར་མཐའ་མ་རེ་འདི་གཉིས་རེད། བྱས་ཙང་ཡིན་གཅིག་མིན་གཅིག་རྡོ་རྗེ་སེམས་དཔའི་སྒོམ་བཟླས་ཁྱེད་རང་ཚོ་ཨོཾ་བཛྲ་སཏྭ་ས་ཡིག་བརྒྱ་འདི་བགྲང་ཤེས་རེད་པ་ལྟོས་ཨ་རྡོ་རྗེ་སེམས་དཔའི་སྒོམ་བཟླས་བྱས་ནས་བྱས་ནས་བྱེད་རྩ་སྔགས་བགྲང་སྟེ་ཁ་བསྡོ་སོ་སོ་ཡག་པོ་ཅིག་དམིགས་རྣམ་བདུད་རྩི་འབེབས་སྦྱང་ཡག་པོ་བྱས་ད་དེ་རིང་གི་སྡིག་པ་རེད་ད་ག་ནང་བཞིན་སྐྱེ་བ་རེད་སྐྱེ་བ་ན་སྡིག་པ་མང་པོ་དེ་ཆ་ཚང་མ་དག་རེད་བྱས་ཙང་ང་ཚོ་སྡིག་པ་ཉིན་རེ་ཉིན་རེ་སྡིག་པ་དེ་གཉེན་པོ་སྟོབས་བཞི་ཚང་ན་སྡིག་པ་དེ་གཙང་མ་འགྲོ་གི་རེད་ལྟུང་བ་དེ་འདྲ་ཡོད་མ་རེད་ལྟུང་བ་དེ་ག་རེད་ཟེར་ན

ཕྱི་དྲོའི་ཁ་ཟས་ལྟུང་བ་གཅིག་རེད། སང་ཉིན་ལྟུང་བ་དེ་ག་རེ་ཆགས་འགྲོ། གཉིས། གནངས་ཉིན་པ་བཞི། དེ་ནས་བརྒྱད། དེ་ནས་བཅུ་དྲུག། དེ་ནས་ཉི་ཤུ་སུམ་ཅུ་སོ་གཉིས། ལྡབ་ལྡབ་ལྡབ་འཕར་འགྲོ་གི་འདུག། ཨ་ནི་དེ་ནས་བརྒྱ་ཉིས་བརྒྱ་རྟག་ཁྲི་ཁྲི་འབུམ་འབུམ་ཆགས་འགྲོ་གི་འདུག་བ། ཚེ་ཉིན་རེ་ཉིན་རེ་མ་ག་རེ་དེ་གཉེན་པོ་སྟོབས་བཞི་བཤགས་པ་བྱས་ན་འཕེལ་ཁ་ཡོད་བ་མ་རེད་ལྟུང་བ་དེ་ཚོ་འཕེལ་ཁ་ཡོད་བ་མ་རེད། ད་ལྟུང་བ་བཤགས་ཡ་དེ་ཡོད་ནི་མ་ནི་ག་རེ། གསོ་སྦྱོང་རེད་གསོ་སྦྱོང་སྐབས་སུ་ག་སང་ལྟུང་བ་མིང་རིགས་སྒོ་ནས་ཕྱིར་བཅོས་བྱེད་འདུག་བ་དེ་དུས་ལྟུང་བ་དག་འགྲོ་གི་འདུག་ཅེས།

ཉེས་པ་ལས་ལྡོག་པའི་སྟོབས་ད་དུས་ཕྱིན་ཆད་སྲོག་ལ་བབ་ཀྱང་སྡིག་པ་འདི་འདྲ་བྱེད་ཀྱི་མེད་བསམ་བྱེད་དགོས་རེད་ང་ཚོ་ཉིན་མོ་གཅིག་ལ་མི་ལ་ཚིག་རྩུབ་རེ་བཤད་ཨ་ནི་ཅིག་མི་ལ་གནོད་པ་རེ་བྱས་བྱས་པ་ཡིན་ན་ད་དེ་རིང་དཔེ་བསགས་སོང་ངས་སང་ཉིན་དེ་ནས་འདི་འདྲ་སྲོག་ལ་ཐུག་ཀྱང་བྱེད་ཀྱི་མེད་བསམ་དེ་འདྲ་ཅིག་སྐྱེས་ན་ཨང་ཡག་པོ་འདུག་ཨ་མས་དེ་རིང་ངས་དཔེ་ཡག་པོ་ལབ་བཞག་ཁོ་ལ་དཔེ་ཕན་སོང་སང་ཉིན་ང་དེ་ལས་དཔེ་ཅིག་ཚིག་ཡག་པོ་ཅིག་གྲ་སྒྲིག་བྱེད་ཀྱི་ཡིན་བསམ་བསམ་བྱས་བསྡད་པ་ཡིན་ན་ད་སྡིག་པའི་སྒང་ལ་སྡིག་པ་ཆགས་འགྲོ་གི་རེད་ང་ཚོ་དེ་འདྲ་ཡོང་གི་མི་འདུག་ཨ་མི་ལ་ཅིག་བག་ཁ་བརྡའི་རེ་བྱ་ཐུབ་ན་ཞེ་པོ་ཡིན་བསམ་བསམ་བྱེད་ཀྱི་འདུག་ཨ། དངོས་འབྲེལ་བྱས་ན་བདག་མེད་པའི་བདག་སོ་སོ་སོ་སོའི་ཁམས་དེ་ཡིན་གྱི་རེད་པ། ཡིན་ན་ཁམས་ལ་བསྒྱུར་བཅོས་བཏང་ཡོད་རེད་པ། དཔེ། ག་རེ། ཉོན་མོངས་སེམས་ཀྱི་རང་བཞིན་ལ་ཞུགས་ཡོད་མ་རེད་པ། རྒྱུ་བཅུད་བཏང་ཡོད་རེད། ད་ཡིན་ནས་ང་ཁམས་ཡིན་ཟེར་གྱི་འདུག་བ། ང་རང་ང་རང་ཁམས་ཡིན་ང་རང་ཤེས་ཀྱི་ཡིན་ཟེར་གྱི་འདུག་བ། དངོས་འབྲེལ་བྱས་ན། ཅིག་ང་ཚོའི་ནང། ཅིག་ཆོས་ལུགས་འགྲེལ་བཤད་བྱས་ན་འདི་ཁམས་ཟེར་གྱི་ཡོད་མ་རེད། ཁམས་ཁམས་འདི་ག་རེ་ཟེར་ན་སེམས་ཅན་རྒྱུད་ལ་རང་བཞིན་གནས་རིགས་ཡོད་པ་འདི་ཁམས་འདི་ཁོ་ཡོད་ན་མིན་ན་ཁམས་འདི་རེད། ཁོ་ཤེས་ཀྱི་ཡོད་ན་མིན་ན་ག་རེ་རེད། ཁོའི་རྒྱུད་ལ་སངས་རྒྱས་ཀྱི་ལུང་རང་ཆས་སུ་ཡོད་ནུས་པ་འདི་ཁོའི་ཁམས་རེད། ཞིག་གིས་འདི་རེད་བ། འདི་རེད་མ་གཏོགས་དཔེ་གཅིག་གིས་ཁོང་ཁྲོ་ཚ་བོ་ཡོད་པ་དང་ཨང་དཔེ་ཅིག་ཚིག་རྩུབ་པོ་བཤད་དགའ་བོ་ཡོད་པ་དེ་ཁོའི་རང་བཞིན་མ་རེད་དེ་བསྒྱུར་བཅོས་གནང་ཡང་འདུག་བ། ཨོ་དེ་ཡིན་ཙང་ནམ་རྒྱུན་ང་ཚོ་དེ་རིང་ལག་ཏུ་གང་བཏགས་ཡང་འོག་ཏུ་ཉི་རེ་ཉི་རེ་བྱེད་ཐུབ་པས་ན་ཨང་ང་ཚོ་སྡིག་པ་དེ་ཉུང་རུ་ཉུང་རུ་ཉུང་རུ་ཉུང་རུ་ཕྱིན་ཨང་དགེ་བ་དེ་མང་རུ་མང་རུ་ཕྱིན་ཨང་ཤེས་རྒྱུད་ཇེ་བཟང་ཇེ་བཟང་ཕྱིན་ཨང་ཉམས་ལེན་ག་རེ་བྱེད་ཉམས་ལེན་སྤུས་དག་དང་ཞིབ་ཚགས་རུ་ཚགས་རུ་ཨང་ག་རེ་བྱེད་དགོས་བསམ་བསམ་ཡོད་ནས་ཁོས་ཏག་ཏག་ཡོང་ཡ་ཅིག་ཡོང་གི་ཡོད་སྲིད་བྱང་ཆུབ་སེམས་སྒོམ་པ་ཡོད་ན་ག་རེ་སྒོམ་པ་ཡོད་ན་དཔེ་ཅིག་ཡག་པོ་ཡོང་གི་ཡོད་སྲིད་རེད་ད་ནི་ང་ཚོ་ང་ཚོ་དེ་སྡིག་སྦྱོང་བྱས་ཡག་ཚོགས་གསོག་སྣང་མེད་བཞག་པ་ཡིན་ཙང་ད་ནི་དཔེ་ཅིག་ད་ནི་ཡན་ལག་ཡིན་པ་མེ་ལོང་ལ་དཔེ་ཅིག་འབག་བཙོག་དྲི་མ་བསྐུས་པ་ནང་བཞིན་རེད་ད་ནི་འདིའི་མདུན་ལ་གཟུགས་ག་ཚད་སྙན་མོ་འདི་ནི་ཁོ་ཡོང་བ་མ་རེད་ཐུགས་ཡང་ཡོང་བ་མ་རེད་ད་ག་ཚད་ཡིན་པའི་སྙིང་རྗེ་བོ་བྱང་ཆུབ་སེམས་སྟོང་ཉིད་ད་ག་ཚད་ཡིད་དུ་འོང་བ་ཁོའི་ཁྲིར་འཆར་གོ་ད་ནི་ང་ཚོ་མར་ལབ་དུས་གང་ཆགས་ཀྱི་འདུག་ཨམ་ཅོག་གོ་གོ་འདི་ནི་མེ་ལོང་ནང་འཆར་ཐུབ་ཀྱི་མ་རེད་ད་ནང་ལོགས་ནས་འཛུལ་ཐུབ་ཀྱི་མ་རེད་ག་རེ་ཟེར་མེ་ལོང་འདི་ག་རེ།

ཡིན་ནས་ད་ལྟ་ཁྱེད་རང་གིས་གཞུང་དོན་ཐོས་བསམ་བྱས་ཡ་གཅིག་དེ་ག་ནང་བཞིན་ཚོགས་བསགས་སྒྲིབ་སྦྱང་བྱས་ཡ་གཅིག་བླ་མ་ཡི་དམ་དབྱེར་མེད་དུ་གསོལ་དེ་འདྲའི་གསུམ་ཆིག་དྲིལ་བྱས་པས་ན་ཁྱེད་རང་རིང་པོ་མེད་དུ་ལྟ་བ་སྐྱེ་ཡོང་གསུངས་རེད་ཨང། ཇི་བཞིན་བཞིན་རིན་པོ་ཆེ་དེ་ནས་དཔེ་ཅིག་ཆོས་འཆད་ཉན་བྱས་ཆ་ཚང་འཕྲོ་བཅད་རེད་གསུང་ཆོས་གནང་ཆ་ཚང་འཕྲོ་བཅད་ཨང་འཁོར་དག་པ་རྣམ་བརྒྱད་ཁྲིད་ཨང་འོལ་ཁ་ལ་ཕར་ཕེབས་རེད་དྭགས་པོ་དང་ཐག་ཉེ་བ་རེད་འོལ་ཁ་ཟེར་ཕེབས་ཨང་བྱས་ཙང་རྗེ་རིན་པོ་ཆེ་བསགས་སྦྱང་ག་ཚད་གནང་འདུག་བ་ཕྱག་འབུམ་ཕྱག་འབུམ་བཏང་ནས་ལྟུང་བཤགས་དང་འབྲེལ་བ་དང་འདི་ལྟར་ཕྱག་ཆ་ཚང་ཁྲག་དོན་ནས་དཔེ་ཅིག་ངར་ཆ་ཚང་ཞག་ངར་ཆ་ཚང་ཁྲག་དོན་སྡིག་སྦྱོང་བྱས་འདུག་བ།